གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་མཚོ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་སྔ་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་གྱི་ལས་བྱེད་དབོན་ཐོག་གྲོང་ཚོའི་ཡེ་ན་དགོན་དུ་འབྱོར་སྐབས་དགེ་འདུན་པ་དང་ས་གནས་མང་ཚོགས་ཀྱིས་ལས་གཞི་མཚམས་འཇོག་ཡོང་རྒྱུར་ཞུ་བ་འཐེན་པའི་གནས་ཚུལ་ཐོན་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་ཡོད་པའི་སྐོར་དང། བོད་ནང་གི་བོད་མི་ཚོ་ལས་ཞུགས་བྱེད་པར་རྒྱ་ནག་གིས་འབྲེལ་ཡོད་ཚན་པས་གོང་ས་མཆོག་དང་ཁ་བྲལ་ལ་ངོ་རྒོལ་བྱེད་དགོས་པའི་ཆ་རྐྱེན་བཏོན་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཀོ་ལི་གལ་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ཆེད་ཀོ་ལི་གལ་གཞིས་ཆགས་ཀྱི་ལས་མི་ཟུར་པ་རྣམ་པས་དཔལ་འབྱོར་འདུ་འགོད་གནང་བ་དང་སྤྱི་དང་ལྷག་པར་དུ་ནེའུ་ཡོག་དང་ནེའུ་ཇར་སི་གི་ཀོ་ལི་གལ་ནང་གནས་སྡོད་གནང་མྱོང་མཁན་གྱི་བོད་མི་ཚོས་རོགས་སྐྱོར་གང་ཐུབ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དེ་བཞིན་འདི་ཟླའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་བར་ཉིན་གྲངས་གསུམ་རིང Belgium ཡི་རྒྱལ་ས Brussels ནང་ཚོགས་གཏན་འཁེལ་སྟབས་དེའི་སྐོར་འབྲེལ་ཡོད་མི་སྣར་གནས་ཚུལ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་དང། དེ་ནས་སྦལ་ཏི་ཞེས་པའི་མི་རིགས་ཀྱི་རིག་གནས་དང་སྐད་ཡིག་སྐོར་ངོ་སྤྲོད་ཞུས་པ་ཞིག་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང།

འདི་ག་རླུང་འཕྲིན་ཁང་ལ་བོད་ནས་འབྱོར་བའི་བརྙན་པར་ནང་གསལ་བར་གཞིགས་ན། གཞུང་ཕྱོགས་ཀྱི་ལས་བྱེད་དགོན་པར་འབྱོར་བའི་སྐབས་དགེ་འདུན་པ་ཞིག་གིས་སྔོན་ལ་ལག་གཉིས་ཀྱི་མཐེ་མོ་བསླང་བ་དང་པུས་མོ་ས་ལ་བཙུགས་ཏེ་ཞུ་འབོད་བྱས་སྐབས་ཉེ་སྐོར་དུ་ཡོད་པའི་དགེ་འདུན་པ་དང་ས་གནས་མང་ཚོགས་ཀྱིས་གཅིག་རྗེས་གཉིས་མཐུད་ངང་གཞུང་ཕྱོགས་ཀྱི་ལས་བྱེད་པའི་མདུན་པུས་མོ་བཙུགས་ཏེ་ལས་གཞི་མཚམས་འཇོག་ཡོང་བའི་ངུ་འབོད་ཞུ་བ་འཐེན་བཞིན་པ་ཁ་གསལ་མཐོང་རྒྱུ་འདུག་ཅིང། གནས་ཚུལ་དེའི་ཐད་ལ་རྒྱུས་མངའ་ཆེན་པོ་ཡོད་མཁན་བཙན་བྱོལ་ནང་ལ་ཡོད་པ་མིང་འབོད་བྱེད་འདོད་མེད་པའི་མི་སྣ་ཞིག་གིས། དེ་ནི་ཆུ་མཛོད་ཀྱི་ལས་གཞི་ཆེན་པོ་དེའི་དཔལ་ཡུལ་ཁུལ་དུ་ཆགས་པའི་དབོན་ཐོག་གྲོང་ཚོའི་ཡེ་ན་དགོན་དུ་ཡིན་པ་བརྗོད་བྱུང་ལ། མི་སྣ་དེས་མུ་མཐུད་འགྲེལ་བརྗོད་བྱས་པར་གཞིགས་ན། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་གཞུང་ཕྱོགས་ཀྱི་འབྲེལ་ཡོད་མི་སྣ་དང་ཉེན་རྟོག་དམག་མི་ས་ཁུལ་དེར་འབྱོར་ནས་དགོན་པ་གཏོར་དགོས་པའི་སྐོར་གླེང་ཡོད་འདུག་པ་དང།

རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་སླད་སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོག་བཞིན་ཡོད་པ་ལྟར་ད་ལན་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་ཏེ་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཅིག་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མགོན་པོ་གང་ཉིད་མཆོག་གིས་བལ་ཡུལ་ཀོ་པན་དགོན་པ་དང་རྒྱུད་སྟོད་སྨད་ནས་དེ་བཞིན་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་དགོན་པ་སོགས་ནས་ཕེབས་པའི་དགེ་འདུན་པ་དྲུག་ཅུ་དང་བོད་ནས་གསར་དུ་ཕེབས་པའི་དགེ་འདུན་པ་གཉིས་བཅས་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་དེ་གཙོ་བོ་བསླབ་པ་གསུམ་ཉམས་ལེན་བྱས་པའི་སྒོ་ནས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་སློབ་ཕེབས་འདུག། རྒྱ་གར་བྱང་ཕྱོགས་སྤི་ཏི་ནས་ཡིན་པའི་དགེ་སློང་བསོད་ནམས་མཁྱེན་རབ་ལགས་ནི་དགུང་ལོ་དགུ་ཙམ་ནས་རབ་ཏུ་བྱུང་ནས་ད་ལྟའི་ཆར་རྒྱུད་སྟོད་གྲྭ་ཚང་དུ་མདོ་སྔགས་གཉིས་ལ་སློབ་གཉེར་གནང་མུས་ཡིན་འདུག། ད་སྐུ་མདུན་རང་ནས་དེ་འདྲའི་དགེ་སློང་སྒྲུབ་པའི་རག་ཡས་འདི་ཧ་ཅང་གི་ད་ག་ལོར། དམིགས་བསལ་གྱི་ད་འདི་ཡེ་ཤུ་སྐལ་བ་བཟང་པོ་ར་ང་ཚོ་ད། ཨ་ནས་ད་ད་གཙོ་བོ་ད་ད་སུ་སོ་ཨོམ་ལ་ཡག་པོ་རྒྱལ་ཡས་ད་ཨ་ནས། ད་ཁས་ལེན་ཐམས་ཅད་ཡག་པོ་བྱས་གོ་ར་ད་དགེ་སློང་བསྒྲུབས་ནས། ཨ་ནས་ད་སྡོམ་པ་ག་རེ་ནས་སུ་ངོས་ལ་ད་ཡག་པོ་གཙང་མ་ཡག་པོ་ཤི་ཉ་ཐོས་ཤིག།

ཁོང་ལྟ་བུ་དགེ་སློང་གསར་དུ་བསྒྲུབས་པ་ཚོས་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་གྱི་ལས་འགན་ཆེན་པོ་ཡོད་པས་གང་ཐུབ་ཀྱིས་རྒྱལ་བའི་བསྟན་པར་ཞབས་འདེགས་བསྒྲུབ་རྒྱུ་ཡིན་པ་འགྲེལ་བརྗོད་གནང་གི་འདུག།
ད་སྐུ་མདུན་དངོས་སུ་མཇལ་ཡས་བྱུང་བ་འདི་ཐོག་མ་དང་པོ་རང་ཡིན། ཨ་ནི་དེ་རིང་སྐུ་མདུན་དྲུང་ནས་དེ་རིང་བསྙེན་རྫོགས་སྡོམ་པ་ཐོབ་ཡས་དེ་སྐལ་བ་བཟང་པོ་ཡིན་བསམ་གྱི་ཡོད། ཨ་ནི་སྐུ་མདུན་རང་ནས་ད་རིང་ཨ་ནི་བཀའ་སློབ་བཟང་པོ་གཅིག་གནང་ཡང་ག་རེ་གསུངས་སོང་ན། ཨ་ནི་དགེ་སློང་ད་དུས། དུས་སྙིགས་མའི་སྐབས་ལ་དེ་རིང་དགེ་སློང་སྡོམ་པ་ཐོབ་པ་འདི་ད་ཧ་ཅང་གི་སྐལ་བ་བཟང་པོ་རེད་ཨ་ནི་དེ་སྡོམ་པ་ཐོབ་པ་འདི་ཨ་ནི་ག་རེ་ཟེར་ད་ཨ་ནི་ཆུད་ཟོས་སུ་མ་བཏང་བ་བྱེད་ཨ་ནི་དེ་འདྲ་ཐོ་བ་གནང་སོང།
ཡང་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་བློ་གསལ་གླིང་ནས་ཡིན་པའི་དགེ་སློང་དཀོན་མཆོག་རིག་མཆོག་ལགས་ཀྱིས་ཁོང་ལ་དགེ་སློང་གི་སྡོམ་པ་ཐོབ་པར་ཧ་ཅང་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་ཞིང་དགེ་འདུན་པའི་སྡེ་གནས་མིན་ནི་དགེ་ཚུལ་སློང་གི་སྡོམ་པ་ལ་རག་ལས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེང་སང་ནང་པ་སངས་རྒྱས་པའི་བསྟན་པ་ལ་ན་ག་འདྲེ་ག་རེ་ལ་རག་ལས་ན་ཨེ་ནི་དགེ་འདུན་གྱི་སྡེ་ལ་རག་ཡོད་རེད། དགེ་འདུན་སྡེ་དེ་ག་པ་ལ་རག་ལས་ན་ཨེ་ནི་འདུལ་བ་ལ་རག་ཡོད་འདུལ་བ་དེ་ད་ང་རང་ཚོ་ཨེ་ནི་དགེ་ཚུལ་སློང་སྡོམ་པ་ལ་རག་ལས་ཡོད་ལ་དེ་འདྲས་ཡིན་པ་སོང་ཙང་ད་ང་ཚོ་དགེ་ཚུལ་སློང་སྡོམ་པ་དེ་དཔེ་ཡོད་བ་དེ་དཔེ་གལ་ཆེན་པོ་རེད་དེ་འདྲས་ཡིན་ཙང་ད་དེ་དཔེ་ཚོར་བ་དཔེ་ཡག་པོ་བྱུང་སོང། ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་ཁྲིམས་ཉིས་བརྒྱ་ལྔ་བཅུ་ང་གསུམ་ལྡན་པའི་དགེ་སློང་གི་སྡོམ་པ་ནི་ཚུལ་ཁྲིམས་ནང་ནས་མཆོག་ཏུ་གྱུར་པའི་སྡོམ་པ་ཞིག་ཡིན་པ་དང། དགེ་སློང་གི་སྡོམ་པ་ཞུ་བའི་སྐབས་ཁྱིམ་དུ་གནས་པའི་སྐྱོན་མཐོང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་ཡོན་ཏན་མཐོང་བའི་དགོས་གལ་ཆེ་བའི་སྐོར་འགྲེལ་བརྗོད་གནང་བྱུང། རྒྱ་གར་འཕགས་པའི་ཡུལ་གྱི་པཎྜི་ཏ་བཅུ་བདུན་ཡང་ཕལ་མོ་ཆེ་དེ་ནི་བསྙེན་རྫོགས་དགེ་སློང་གི་རྟེན་ལ་ཡང་དེ་འོག་འདི་འདྲའི་ཆེད་གནང་བས་འདི་ཙམ་ལས་དེ་ལྟ་བུའི་དཔེ་འབྲི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་དང་ལྡན་པའི་དགེ་སློང་གི་སྡོམ་པ་རྣམ་པར་དག་པ་ཞིག་བསྲུངས། དེའི་རྟེན་ལ་ཡང་དེ་ཐོས་བསམ་སྒོམ་ཚུལ་གང་ཅི་ཞིག་སྒྲུབ་ཀྱི་ཡིན་ནའང་གཞན་དོན་གྱི་ཆེད་དུ།

གཞན་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་པ་དང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་སོགས་ཕྱི་རྒྱལ་མི་རིགས་ལ་ཡང་སྡོམ་པ་དེ་ནི་གནང་སྲོལ་ཡོད་པ་དང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་སྔ་དྲོ་མུ་མཐུད་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་རྒྱལ་མི་རིགས་ཁག་ཅིག་ཚུད་པའི་སེ་ར་བྱེས་དང་སྨད་དེ་བཞིན་དགའ་ལྡན་ཤར་རྩེ་དང་བྱང་རྩེ་སོགས་ཀྱི་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོག་ཆོག་སྩལ་རྒྱུ་ཡིན་པ་མ་ཟད་འདི་ཚེས་ཉི་ཤུ་རྩ་གསུམ་བར་ཁྱོན་དགེ་འདུན་པ་ཉིས་བརྒྱ་བཞི་བཅུ་ལྷག་ལ་དགེ་སློང་གི་སྡོམ་པ་འབོག་ཆོག་མཛད་གཏན་འཁེལ་འདུག།

བོད་ནང་གི་བོད་མི་ཚོ་ལས་ཞུགས་བྱེད་པར་རྒྱ་ནག་གི་འབྲེལ་ཡོད་ཚན་པས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་ལ་ངོ་རྒོལ་བྱེད་དགོས་པའི་ཆ་རྐྱེན་བཏོན་བཞིན་ཡོད་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་ཆེད་དམིགས་ཀྱིས་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་ཚོང་གཉེར་ཁང་དུ། དངོས་ཟོག་སྐྱེལ་འདྲེན་གྱི་ས་མིག་དང་ལྷ་ས་དང་གཞིས་ཀ་རྩེ་སོགས་སུ་རིམས་ནད་སྔོན་འགོག་གི་ལས་མི་དང། ལྷ་ས་དམག་མིའི་སློབ་གྲྭའི་དགེ་རྒན་སོགས་ཀྱི་ལས་ཞུགས་བརྡ་ཐོ་བཏང་ཡོད་པ་ལས། ལས་ཀ་དེ་དག་ལ་སྙན་ཞུ་ཕུལ་མཁན་བོད་མི་ཚོ་ཆ་རྐྱེན་གཙོ་བོ་གོང་ས་མཆོག་དང་ཁ་བྲལ་བར་ངོ་རྒོལ་བྱེད་མཁན་ཡིན་དགོས་སྐོར་ཆ་རྐྱེན་བཏོན་ཡོད་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་བོད་མི་ཚོར་ལས་ཞུགས་དང་སློབ་གཉེར་སོགས་ལ་རྒྱ་ནག་གཞུང་གིས་གོང་ས་མཆོག་ལ་ངོ་རྒོལ་དགོས་སྐོར་བརྗོད་བཞིན་པ་དེས་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་དཔང་རྟགས་ཤིག་ཆགས་ཀྱི་ཡོད་སྐོར་བརྗོད་བྱུང། བྱས་ཙང་དེའི་གི་ཆ་རྐྱེན་སྒང་ནས་ཕྱོགས་གཅིག་ནས་རྦད་དེ་མི་རིགས་དབྱེ་འབྱེད་ཀྱི་མངོན་གསལ་དོད་པོ་ཆགས་བསྡད་པ་རེད་ལ། དེ་ནང་བཞིན་གྱི་ད་ཨ་ནི་གྱི་མངོན་གསལ་དོད་ཤོས་དེ་ད་བོད་མི་ཆེན་པོ་ན་གྱི་རྒྱལ་བ་རིན་པོ་ཆེ་ལ་དད་པ་མེད་མཁན་ཅིག་ཡོད་མ་རེད་དེ་འདྲའི་གི་ཆ་ནས་རྦད་དེ་ཆོས་དད་རང་དབང་སྒང་ནས་ཡིན་ན་ཡང་ཨ་ནི་གྱི་མངོན་གསལ་དོད་པོའི་སྒང་ནས་རྡོག་རོལ་བཏང་གི་ཡོད་པ་དང་བོད་མིའི་མངོན་འདོད་དང་རྩ་བ་ཉིད་ནས་མ་མཐུན་པ་བྱས་ནས་ད་ག་ནང་དེ་འདྲའི་གི་ཆ་རྐྱེན་མང་པོ་ཞིག་བཏོན་ཡོང་དགོས།
རྒྱ་ནག་གཞུང་འབྲེལ་གྱི་བརྡ་ཐོའི་ནང་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་གྱི་ལས་ཞུགས་བརྡ་ཐོ་དེ་དག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སློབ་ཆེན་མཐར་ཕྱིན་ཏེ་དེ་སྔ་ལས་མེད་དུ་ལྷག་ཡོད་པའི་བོད་རང་སྐྱོང་ལྗོངས་དང་ཡུ་གུར་རང་སྐྱོང་ལྗོངས་དེ་བཞིན་མཚོ་སྔོན་དང་ཟི་ཁྲོན་ཡུན་ནན་ཀན་སུའུ་སོགས་ཀྱི་བོད་མི་ཚོ་ཆེད་དམིགས་ཡིན་སྐོར་བརྗོད་ཡོད་པ་དང་དེ་མིན་ལས་གནས་གཞན་དག་ལ་བོད་རང་སྐྱོང་ལྗོངས་ནང་ཁུལ་གྱི་ཁྱིམ་ཐོ་བོད་ནང་ཡིན་པ་དགོས་སྐོར་བརྗོད་ཡོད་པ་དང་ལས་གནས་དེ་དག་ལ་ལས་ཞུགས་བྱེད་པར་ཆ་རྐྱེན་གཙོ་བོ་ཏང་ལ་ལྷག་བསམ་རྣམ་དག་ཡིན་པ་དང་ཆབ་སྲིད་ཀྱི་རྒྱབ་ལྗོངས་གཙང་མ་དང་གོང་ས་མཆོག་དང་ཁ་བྲལ་བ་ངོ་རྒོལ་དང་འབྲེལ་འདྲིས་མེད་མཁན་ཞིག་ཡིན་སྐོར་བཀོད་འདུག། ཅེས་རྒྱ་ནག་གཞུང་གིས་དེ་སྔ་ནས་བོད་མི་ཚོ་རྒྱ་ནག་གཞུང་འབྲེལ་གྱི་ལས་གནས་ཁག་ཏུ་ལས་ཞུགས་བྱེད་པར་ཆ་རྐྱེན་གཙོ་གྲས་གོང་ས་མཆོག་ལ་ངོ་རྒོལ་དགོས་པ་དེ་དམིགས་འདོན་བྱེད་བཞིན་ཡོད་པ་རེད་ལ། ཐེངས་དེའི་ལས་ཀའི་ས་མིག་ཁྲོད་ལྷ་ས་ནས་མི་གྲངས་བདུན་དང་གཞིས་ཀ་རྩེ་ནས་མི་གྲངས་བཅུ་དྲུག་བཅས་བསྡུ་གི་ཡོད་པ་དང་ལས་ཞུགས་ཀྱི་ཆ་རྐྱེན་ཚང་མར་དམར་ཤོག་ཚོགས་པར་བློ་དཀར་བ་དང་མེས་རྒྱལ་གཅིག་གྱུར་ལ་འབད་བརྩོན་དགོས་མཁན་སོགས་བརྗོད་ཡོད་པ་དང། ཡང་ཉི་འོད་ལགས་ཀྱིས་མུ་མཐུད་རྒྱ་ནག་གཞུང་གིས་བོད་མི་ཞིག་ཡིན་པ་ལས། འཚོ་བ་དང་འབྲེལ་ནས་བོད་མི་ཚོ་ཕྱོགས་གང་ཐད་ནས་ཆ་རྐྱེན་མང་དག་ཅིག་བཏོན་ནས་སུན་གཙེར་དང་དབྱེ་འབྱེད་ཤུགས་ཆེ་བྱེད་བཞིན་ཡོད་པ་བརྗོད་བྱུང།
གང་ཅིའི་ཐད་ནས་གཅིག་བོད་ནང་ལོགས་བོད་མི་འདི་ཚོ་གི་ག་ཚད་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཐེབས་ཀྱི་ཡོད་པ་དང་ག་ཚད་ཅིག་ཉིན་རེའི་འཚོ་བའི་སྒང་ལ་དཀའ་ཁག་མང་པོ་ཅིག་འགོག་རྐྱེན་དང་དཀའ་ཁག་མང་པོ་ཅིག་རྒྱ་ནག་གཞུང་གིས་སྤྲད་ཀྱི་ཡོད་པ་དེ་དག་རང་ནས་དཔེ་མཚོན་གསལ་བོ་འདྲ་ཅིག་ཐོན་འདུག་གི་ཡོད་རེད།
རྒྱ་ནག་གཞུང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོ་ཁ་བྲལ་བ་ཡིན་ཁོག་བརྗོད་ནས་བོད་ནང་གི་བོད་མི་ཚོ་རྣམ་པ་འདྲ་མིན་ངང་ནས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་བཞིན་ཡོད་པ་རེད་ལ། སྔ་ལོའི་ཕྱི་ཟླ་དྲུག་པའི་ནང་རྒྱ་ནག་གཞུང་གིས་ནག་ཆུ་ཤན་རྩ་རྫོང་དང་སོག་རྫོང་གི་དགོན་པ་ཁག་ཏུ་གྲྭ་ཤག་ནང་ཞིབ་བཤེར་དང་ཁ་བྲལ་བ་ངོ་རྒོལ་དགོས་པའི་ས་ཡིག་བརྒྱབ་བཅུག་པ་སོགས་བྱས་ཡོད་པ་རེད་ལ། དེ་བཞིན་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང ྋགོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་ནག་ཆུ་ཨ་མདོ་རྫོང་རྩ་རི་གྲོང་ཚོ་ནས་ཡིན་པ། ལོ་ན་ཉི་ཤུ་ཙམ་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནས ྋགོང་ས་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

IRFBA། ཞེས་པའི་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཕྱོགས་ཀྱི་ཚོགས་གཙོ་མཆོག་ནས་བོད་བརྒྱུད་ནང་བསྟན་དང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས་ཐེ་བའི་བོད་ཀྱི་ཆོས་ཕྱོགས་བཙོན་པ་རྣམས་དང་དེ་བཞིན་བོད་པའི་སློབ་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་བཅས་ནས་ཁ་བྲལ་བཏང་བའི་གནད་དོན་ཁག་གི་ཐོག་ཐུགས་འཚབ་ཆེན་པོ་ཡོད་པའི་བསྒྲགས་གཏམ་ཞིག་སྤེལ་གནང་འདུག། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཕྱོགས་སམ International Religious Freedom or Belief Alliance ཞེས་པའི་ཚོགས་གཙོ་མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་འདུན་ཆོས་ཀྱི་ཉི་མ་མཆོག་ཀུན་གཟིགས་པཎ་ཆེན་སྐུ་ཕྲེང་གོང་མའི་ཡང་སྲིད་དུ་ངོས་འཛིན་ཞུས་པའི་རྗེས་སུ་རྒྱ་ནག་གཞུང་གིས་དགུང་ལོ་དྲུག་ཕེབས་པའི་ཆུང་སྲིད་རིན་པོ་ཆེ་མཆོག་བཙན་ཁྲིད་ཞུས་པ་དང་ཁོང་གི་ཚབ་ལ་ཁྱེའུ་གཞན་ཞིག་བསྐོ་བཞག་བྱས་ནས་ཁོང་ལ་རྒྱ་ནག་དམར་ཤོག་ཚོགས་པའི་ཤ་ཞེན་བྱེད་དགོས་པ་བཟོས་ཡོད། དེ་ན་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོས་དགེ་འདུན་ཆོས་ཀྱི་ཉི་མ་མཆོག་ལ་སྐུ་ཚེ་ཧྲིལ་པོའི་རིང་རང་ཉིད་ཀྱི་ཆོས་ལུགས་རང་དབང་སྒོ་ནས་ཉམས་སུ་ལེན་རྒྱུའི་གོ་སྐབས་བཙན་འཕྲོག་ཞུས་པར་ཐུགས་འཚབ་ཆེན་པོ་ཡོད་ལ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གང་དུ་ཡོད་མེད་གནས་ཚུལ་ཁ་གསལ་མེད་པ་མ་ཟད་ཁོང་མཇལ་འཕྲད་ཞུ་རྒྱུའི་གོ་སྐབས་ཀྱང་མེད་ཀྱང་ཐུགས་འཚབ་ཆེན་པོ་ཡོད། དེ་དག་ལ་གཞིགས་ན་ཁོང་ལ་འགྲུལ་བཞུད་ཀྱི་རང་དབང་དང་གནས་ཚུལ་གསན་གཟིགས་གནང་རྒྱུའི་གོ་སྐབས་འདས་པའི་ལོ་ངོ་བཅུ་ཕྲག་གསུམ་ལྷག་རིང་མེད་པ་དེ་ནི་ཐུགས་འཚབ་ཧ་ཅང་ཆེན་པོ་སྐྱེ་བཞིན་ཡོད་སྐོར་བཀོད་གནང་འདུག། ཡང་ཁོང་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནི་རྒྱ་ནག་དམར་པོའི་གཞུང་གི་དཔོན་རིགས་ཚོས་ཆོས་ཕྱོགས་དང་རིག་གཞུང་དང་སྐད་ཡིག་གོམས་སྲོལ་སོགས་ཀྱི་ཐོག་ནས་དྲག་གནོན་བཙོན་འཇུག་ཞུས་པའི་མི་སྣ་མང་པོ་ཡོད་པའི་ཁོངས་ནས་གཅིག་ཡིན་པ་དང་དེའི་ཁོངས་སུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཚགས་ཞུས་པ་ཙམ་གྱིས་འཛིན་བཟུང་བཀག་ཉར་དང་བཙོན་འཇུག་བྱས་པའི་བོད་པའི་དགེ་འདུན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱང་ཡིན་པ་དང་ཁོང་ནི་བོད་པའི་དགེ་འདུན་ཙམ་ཞིག་མ་ཡིན་པར་རྩོམ་པ་པོ་དང་སློབ་སྟོན་པ། བོད་མི་མཁས་དབང་ཞིག་ཡིན་པས་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་པར་བདག་བཟུང་ཞུས་པའི་ཉེས་མིང་འོག་ད་ལྟ་ལོ་བཅུ་རིང་བཙོན་འཇུག་ཁྲིམས་ཆད་མྱོང་བཞིན་ཡོད་སྐོར་ཀྱང་གོང་ཞུས་བསྒྲགས་གཏམ་ནང་བཀོད་འདུག་ལ་ད་ཆ་རྒྱ་ནག་དམར་པོའི་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་ཀྱི་ངོ་བོ་བཅས་པ་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་བྱུས་འཛིན་བཞིན་པ་ཁག་ལ་ཐུགས་འཚབ་ཆེན་པོ་ཡོད་སྐོར་ཡང་གོང་ཞུས་བསྒྲགས་གཏམ་དེའི་ནང་བཀོད་གནང་འདུག། རྒྱ་གར་ནང་ཀོ་ལི་གྷལ་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ཆེད། ཀོ་ལི་གྷལ་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་གནང་བ་སྤྱི་དང་ལྷག་པར་དུ་ནིའུ་ཡོག་དང་ནིའུ་ཇར་སི་ཀོ་ལི་གྷལ་གཞིས་ཟུར་རྣམ་པས་རོགས་སྐྱོར་གང་ཐུབ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད།
ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ནས་ཉིན་བཞིའི་རིང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་བྱེད་སྒོ་འདྲ་མིན་སྤེལ་ཞུས་པ་རེད་ལ། དེའི་ཆེད་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནང་བཞུགས་པའི་ཀོ་ལི་གྷལ་གཞིས་ཟུར་རྣམ་པས་དཔལ་འབྱོར་འདུ་འགོད་ཤུགས་ཆེ་གནང་ཡོད་པ་ལྟར། འདི་ཚེས་བཅུ་བདུན་ཉིན་གཞིས་ཆགས་དེ་དབུ་བརྙེས་པའི་མཛད་སྒོའི་ཐོག་ཀོ་ལི་གྷལ་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་གསུང་བཤད་གནང་བའི་ནང་དུ། ཀོ་ལི་གྷལ་གཞིས་ཟུར་རྣམ་པས་གཞིས་ཆགས་ཀྱི་ཐོག་ཐུགས་ཁུར་བཞེས་ཕྱོགས་དེ་ནི་གཞན་དང་མི་འདྲ་བ་ཞིག་ཡོད་པ་མ་ཟད། ད་ལན་དོན་ལྡན་གླིང་ལྔ་བཅུའི་རྗེས་དྲན་ཆེད་ཕྱི་རྒྱལ་ཡུལ་ཁག་ནང་བཞུགས་པའི་གཞིས་ཟུར་རྣམ་པའི་དཔལ་འབྱོར་འདུ་འགོད་ཀྱི་དངུལ་གྱི་གྲངས་འབོར་དེ་ནི་ཧིན་སྒོར་འབུམ་བརྒྱ་དང་སུམ་ཅུ་སོ་གཉིས་ཙམ་བྱུང་ཡོད་སྐོར་གསུངས་གནང་སོང། ཨ་ནི་ང་ཚོ་ཁ་ཆེན་ཐོག་མ་ནས་ང་ཚོ་དེ་ལྔ་བཅུ་རྗེས་དྲན་གོ་སྒྲིག་ཚོགས་ཆུང་གིས་ཨ་ནི་ད་ལྟ་ཕ་གའི་ད་ཕྱི་རྒྱལ་ཁག་ལ་ཡོད་པའི་གཞིས་ཟུར་ཚོ་ལ་ང་ཚོས་ཁས་ལེན་ག་རེ་ཞུས་ཡོད་རེད་ཞུས་པ་ཡིན་ན། ད་ལྟའི་ས་གནས་ནང་ལོགས་ལ་ཡ་ད་ང་ཚོ་གྲ་སྒྲིག་བྱེད་དགོས་ཡ་དང་ལས་དོན་ག་རེ་བྱེད་དགོས་ཀྱི་ཡོད་ན་འདིའི་འགན་དེ་ཆ་ཚང་ང་ཚོ་ས་གནས་སྡོད་མཁན་ཚོས་ཀྱིས་ལེན་གྱི་ཡིན། རེད་བ། ཨ་ནི་དཔལ་འབྱོར་རྒྱབ་རྟེན་འདི་རྣམ་པ་ཚོས་ཀྱིས་བཞེས་རོགས་བྱེད་ཟེར་བྱས་ཞུས་པ་བཞིན་བཟུང་བྱས་ནས་ད་ད་ལྟའི་ད་རིང་བར་དུ་ཕལ་ཆེར་ད་ད་ད་འབུམ། བརྒྱ་དང་སུམ་ཅུ་སོ་སུམ་ཅུ་སོ་གཉིས་ཟེར་བ་ཅིག་ད་ད་དངུལ་རྐྱང་འདུག་ཟེར་བྱས་ད་ལྔ་བཅུ་རྗེས་དྲན་གྱི་ཐོག་ལ་ཡ་དཔལ་འབྱོར་རྒྱབ་རྟེན་འདུག་ཟེར་མཁོ་སྒྲུབ་མཁོ་སྒྲུབ་གནང་ཐུབ་པ་འདུག་བྱུང་སོང།
དེ་བཞིན་ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཀོ་ལི་གྷལ་གཞིས་ཟུར་རྣམ་པས་གཞིས་ཆགས་ཀྱི་བོད་མིའི་བདེ་རྩར་སྨན་པའི་ལས་དོན་འདྲ་མིན་སྒྲུབ་བཞིན་པ་དེ་ནི་གཞན་བརྟེན་མ་དགོས་པར་རང་ཁ་རང་གསོའི་ཁ་ཕྱོགས་ཤིག་ཏུ་འགྲོ་བཞིན་པ་དེར་ལེགས་སོའི་བསྔགས་བརྗོད་གནང་སོང། འདི་ད་རིང་གི་འདི་ལོ་ལྔ་བཅུ་སྲུང་བརྩི་ཞུ་ཡ་དེ་གཅིག་པུ་མ་རེད། ད་ལྟ་ང་ཕར་ཚུར་ཏོག་ཙམ་སྐོར་ར་རྒྱག་གར་འགྲོ་དུས་ཚང་མར་གྲོང་སྡེ་སོ་སོ་སོའི་ནང་ལོགས་ལ་ལམ་ཁ་རྒྱག་ཡ་ཡིན་ནའི་འདྲ་ཟམ་པ་རྒྱག་ཡ་ཡིན་ནའི་འདྲ་འདུག་སྤྱི་ཁང་རྒྱག་ཡ་ཡིན་ནའི་འདྲ་འདུག་གཞིས་ཟུར་ཚོས་ཀྱིས་དངོས་གནས་དྲང་ནས་ཧུར་ཐག་ཧུར་ཐག་གནང་བཞག། ལྟ་དེ་ང་ཚོ་མ་འོངས་པར་རང་ཁ་རང་གསོ་ཆགས་ཐུབ་ཡ་གི་ཁ་ཕྱོགས་འདྲ་བོ་དེ་འདི་རེད། བོད་པས་ཀྱིས་བོད་པས་ཀྱིས་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན། ཕྱིའི་མི་ལ་ལག་པ་བརྐྱང་མ་དགོས་པ་བྱས་བྱས་བོད་པས་ཀྱིས་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན་ད་དངོས་གནས་ང་ཚོ་རང་ཁ་རང་གསོ་ཆགས་ཀྱི་ཡོད་རེད། ཡང་ནིའུ་ཡོག་ནིའུ་ཇར་སི་ཁུལ་དུ་བཞུགས་པའི་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཟུར་རྣམ་པས་ཀོ་ལི་གྷལ་གཞིས་ཆགས་ཀྱི་བོད་མིའི་བདེ་རྩར་སྨན་པའི།

བོད་མིའི་ཁྱིམ་ཚང་ཉི་ཤུ་རྩ་བཞི་ལ་ཁང་པ་ཉམས་གསོ་གནང་ཡོད་སྐོར། ནིའུ་ཡོག་ནིའུ་ཇར་སི་ཀོ་ལི་གྷལ་གཞིས་ཟུར་ཚོགས་པའི་སྐབས་གསུམ་པའི་མི་མང་འབྲེལ་མཐུད་པ་བསྟན་འཛིན་བློ་བཟང་ལགས་ཀྱིས་གསུངས་གནང་བྱུང། ད་བར་དུ་ད་ཁང་པ་ཉི་ཤུ་རྩ་བཞི་ཅིག་ང་ཚོས་ཁང་པ་ཉམས་གསོ་བྱས་ཡོད་རེད། ཨ་ནི་དེ་ནས་ད་ད་ལོ་ལོ་གཉིས་ཀྱི་ནང་ལ་ང་ཚོ་ཁང་པ་བརྒྱད།

ལོ་རེར་ཚོགས་མི་རེར་ཚོགས་དངུལ་ཨ་སྒོར་ཉི་ཤུ་རྩ་ལྔ་རེ་བསྡུ་རུབ་གནང་བ་དང། གཞན་ཡང་རྒྱན་ཤོག་དང་མཚན་ཚོགས་ལ་སོགས་པ་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་འདྲ་མིན་སྤེལ་ཞུས་པ་གསུང་གནང་བྱུང།
དཔལ་འབྱོར་འདུ་འགོད་དེའི་བར་ཁ་ལ་ཡང་ང་ཚོ་སྤྱི་བཏང membership ཅིག་བསྡུས་གནང་དགོས་རེད་ང་ཚོ་སྒོར་མོ་ཉི་ཤུ་རྩ་ལྔ་རྩ་ལྔ་བྱས་ལོ་ལ། ཨ་ནི་ལོ་གཉིས་ཀྱི་རྒྱུན་ལས་ཡིན་དུས་སྒོར་མོ་ཉི་ཤུ་རྩ་ལྔ་རྩ་ལྔ་དེ་ལ་སྒོར་མོ་ལྔ་བཅུ་ལྔ་བཅུ་ང་ཚོ་ད་བསྡུ་དགོས་རེད་ལོ་གཉིས་ཀྱི་རྒྱུན་ལས་རེད་རེད།

ཟླ་བ་གཉིས་པའི་ཚེས་བཅུ་བདུན་ནས་ཉི་ཤུ་རྩ་དགུ་བར་ཝར་ན་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་གཞི་རིམ་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ཀྱི་རིགས་ལམ་འདུ་འཛོམས་དང་སྦྱོང་བརྡར་ལས་གཞི་འགོ་འཛུགས་གནང་འདུག་མཛད་སྒོའི་ཐོག་མར་སྐུ་མགྲོན་གཙོ་བོ་ཝར་ན་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་འབུམ་རམས་པ་དབང་ཕྱུག་རྡོ་རྗེ་ནེ་གི་ལགས་ཀྱིས་དབུས་པའི་རིགས་དྲུང Sunita Chandra ལགས་དང་རིགས་དྲུང་གཞོན་པ Himanshu Pandey ལགས་དང་ཤེས་རིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་དང་དེ་བཞིན་སམ་བྷོ་ཊ་ཁྱབ་ཁོངས་དཔེ་སྟོན་སློབ་གྲྭ་དང་རྡ་ས་བོད་ཁྱིམ་ཁྱབ་ཁོངས་ཀྱི་སེ་ལ་ཀུའི་བོད་ཁྱིམ་གཉིས་ནས་སློབ་ཕྲུག་ཁྱོན་བསྡོམས་བཞི་བཅུ་ཞེ་གསུམ་དང་ལྟ་གྲུབ་དགེ་རྒན་གཉིས་ནས་མཉམ་ཞུགས་གནང་འདུག་ཤེས་རིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་ཀྱིས་ཐེངས་དེའི་སློབ་ཕྲུག་རྣམས་ཀྱི་རིགས་ལམ་འདུ་འཛོམས་དང་སྦྱོང་བརྡར་ལས་གཞིའི་ལས་དོན་ངོ་སྤྲོད་དུ་རྒྱལ་བ་རིན་པོ་ཆེའི་རླབས་ཆེན་གྱི་དགོངས་བཞེད་ལྟར་གཞི་རིམ་སློབ་གྲྭ་ཁག་ནང་རིགས་ལམ་སློབ་ཁྲིད་བྱ་རྒྱུ་གལ་ཆེ་བའི་བཀའ་སློབ་སྔ་རྗེས་ལན་མང་ཕབ་པ་བཞིན་ཤེས་རིག་ལས་ཁུངས་ནས་ཀྱང་དེ་བཞིན་ལས་རིམ་སྣ་མང་གོ་སྒྲིག་ཞུས་མུས་ཡིན་པ་བཅས་གསུང་བཤད་གནང་འདུག། ཝར་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་རིགས་དྲུང་གཞོན་པ་དང་དགེ་འོས་སྡེ་ཚན་གྱི་ངེས་སྟོན་པ་གཅིག་ལྕོགས་ཧི་མཱན་ཤུ་པཱན་ཌེ་ལགས་ཀྱིས་ཕེབས་བསུའི་གསུང་བཤད་དང་སྦྲགས་ཝར་ན་མཐོ་རིམ་སློབ་གྲྭ་ནས་རིགས་ལམ་གལ་གནད་ཆེན་པོར་བརྩིས་ཏེ། དགེ་འོས་སྡེ་ཚན་གྱི་བསླབ་གཞིར་བཅུག་སྟེ་རྒྱ་གར་རྒྱལ་ཡོངས་བསླབ་གཞི་ཚོགས་ཆུང་ལ་འབུལ་ལམ་ཞུས་པ་ལྟར་ཚོགས་ཆུང་ནས་ནཱ་ལེནྡྲའི་རིག་གཞུང་གི་བསླབ་གཞི་ལ་བསྔགས་བརྗོད་དང་སྦྲགས་རྒྱ་གར་ནང་གི་མཐོ་རིམ་སློབ་གྲྭ་གཞན་ཁག་ཅིག་ལའང་ནཱ་ལེནྡྲ་གཞུང་ངམ་རིགས་ལམ་དང་འབྲེལ་བའི་སློབ་ཚན་རྣམས་བསླབ་གཞིའི་ནང་འཇོག་གལ་ཆེ་བར་ལམ་སྟོན་ཡང་གནང་ཡོད་སྟབས་དགེ་འོས་སྡེ་ཚན་ལ་སེམས་འགུལ་ཧ་ཅང་ཐེབས་ཡོད་པ་དང། རིགས་ལམ་འདུ་འཛོམས་འདི་ལྟ་བུ་གོ་སྒྲིག་ཞུ་བར་ཐུགས་རྗེ་ཆེ་ཞུས་འདུག་ལ། དེ་ནས་ཝར་ནཱ་མཐོ་རིམ་སློབ་གྲྭའི་རིགས་དྲུང Sunita Chandra ལགས་ནས་མཉམ་ཞུགས་པ་རྣམ་པས་རྟགས་གསལ་ཁག་གཉིས་སྤྱན་འབུལ་ཞུས་པ་ལ་ཡིད་སྨོན་དང་རྟགས་གསལ་གཏོང་སྟངས་དེའི་ནང་སྲོལ་རྒྱུན་གྱི་རྣམ་པ་ཡོད་སྟབས་ངོ་མཚར་ཆེན་པོ་བྱུང་ཞིང་མཐོ་རིམ་སློབ་གྲྭ་དེས་རྒྱ་གར་གྱི་ནཱ་ལེནྡྲའི་རིག་གཞུང་ཕྱུག་པོ་བསྐྱར་གསོ་དང་རྒྱུན་འཛིན་བྱེད་པར་དགའ་སྤོབས་ཡོད་པ་དང། ལྷག་པར་དུ་མཐོ་རིམ་སློབ་གྲྭ་དང་གཞི་རིམ་སློབ་གྲྭ་ཁག་ནང་རིགས་ལམ་སློབ་སྤེལ་བྱ་རྒྱུ་ནི་རྒྱལ་བ་རིན་པོ་ཆེའི་བླ་ན་མེད་པའི་དགོངས་བཞེད་ཡིན་པ་ལྟར་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་ཀྱང་དགོངས་བཞེད་དེ་དག་ལག་ལེན་འགེལ་གྱི་ཡོད་པར་ཐུགས་རྗེ་ཆེ་ཞུས་འདུག་དེ་རྗེས་ཝར་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་འབུམ་རམས་པ་དབང་ཕྱུག་རྡོ་རྗེ་ནེ་གི་ལགས་ནས་མཉམ་ཞུགས་པ་ཡོངས་ལ་བཀའ་སློབ་གནང་སློབ་ཕྲུག་ཚོས་ཤེས་ཡོན་གྱི་ཁེ་ཕན་དང་དགོས་མཁོ་ཇི་ཡིན་ལེགས་པར་ཤེས་ན་ཤེས་ཡོན་ལ་སྦྱང་བརྩོན་བྱེད་པའི་སྤྲོ་བ་དང་འདུན་པ་རང་བཞིན་གྱིས་འཕེལ་གྱི་ཡོད་པ་དང་རིགས་ལམ་དེ་ཡང་ཧ་ཅང་གལ་ཆེན་པོ་ཡིན་པ་བཅས་བཀའ་སློབ་ལམ་སྟོན་གནང་བ་དང། མཇུག་ཏུ་དགེ་འོས་སྡེ་ཚན་གྱི་དགེ་རྒན་འབུམ་རམས་པ་བྱམས་པ་ཐུབ་བསྟན་ལགས་ནས་གསུང་བཤད་གནང་མཁན་རྣམས་དང་ཚོགས་བཅར་བ་ཡོངས་ལ་ཐུགས་རྗེ་ཆེ་ཞུས་འདུག། བོད་རང་སྐྱོང་ལྗོངས་མཁའ་འགྲུལ་ལས་ཁང་གིས་རྒྱ་ནག་གི་ཧྲང་ཧྥེ་ལམ COMAC ཟེར་བའི་གནམ་གྲུ་བཟོ་སྐྲུན་ཚོང་གཉེར་ཁང་ནས C དགུ་གཅིག་དགུ་རྟགས་ཅན་གྱི་འགྲུལ་སྐྱེལ་གནམ་གྲུ་བཞི་བཅུ་དང་དེ་བཞིན ARJ ཉི་ཤུ་རྩ་གཅིག་རྟགས་ཅན་བོད་ནང་ཁུལ་འཕུར་སྐྱོད་ཀྱི་གནམ་གྲུ་ཆུང་བ་བཅུ་ཉོ་སྒྲུབ་བྱ་རྒྱུའི་གན་རྒྱ་བཞག་ཡོད་འདུག།

ད་རེས་ཀྱི་འགྲེམས་སྟོན་དེའི་ཐོག་རྒྱ་ནག་གི་གནམ་གྲུ་ཚོང་གཉེར་ལས་ཁང་ཀོ་མེག་གིས་ཕྱིར་ཚོང་བྱས་པའི་སེ་དགུ་གཅིག་དགུ་རྟགས་ཅན་གྱི་གནམ་གྲུའི་ནང་ཆས་མང་པོ་ཞིག་ཚོང་གཉེར་ཁང་དེས་བཟོ་སྐྲུན་བྱས་པ་ཞིག་ཡིན་ན་ཡང། གལ་འགངས་ཆེ་བའི་རྒྱུ་ཆ་ཁག་ནུབ་ཕྱོགས་རྒྱལ་ཁབ་ནས་ཉོ་སྒྲུབ་བྱས་པ་ཞིག་ཡིན་འདུག་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། གོང་ཞུས་རྒྱ་ནག་གི་གནམ་གྲུ་ཚོང་གཉེར་ཁང་དེས་སེ་དགུ་གཅིག་དགུ་རྟགས་ཅན་གྱི་གནམ་གྲུ་གཅིག་སྟོང་ཙམ་མངགས་ཉོ་བྱས་ཟིན་ལུགས་བཀོད་ཡོད་འདུག། སའི་དགུ་གཅིག་དགུ་རྟགས་ཅན་གྱི་གནམ་གྲུ་དེ་བཞིན་ཨེ་ཤི་ཡའི་གནམ་གྲུ་ཉོ་ཚོང་གི་འགྲེམས་སྟོན་ཐོག་ད་རེས་བཏོན་པ་དེ་ཐོག་མ་ཡིན་པ་དང། མ་གཞི་གནམ་གྲུ་དེ་ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་ཧོང་ཀོང་ནང་ལ་འཕུར་སྐྱོད་བྱས་ཡོད་ཀྱང་རྒྱ་ནག་སྐམ་ས་ཕུད་པའི་ས་ཁུལ་དུ་ད་རེས་འཕུར་སྐྱོད་དང་པོ་དེ་ཡིན་འདུག། ཏུར་ཀིའི་འགོ་ཁྲིད་ཚོས་རྒྱ་ནག་གསང་བའི་ལས་ཁུངས་ཀྱི་ཆེད་དུ་ཏུར་ཀིའི་ནང་བཙན་བྱོལ་དུ་འབྱོར་བའི་ཡུ་གུར་མི་རིགས་ལ་སོ་མྱུལ་བྱེད་མཁན་ཡིན་པ་དོགས་གཞི་ཡོད་པའི་མི་དྲུག་འཛིན་བཟུང་བྱས་འདུག། ཐཱར་ཀི་ཡི་འགོ་ཁྲིད་ཚོས་རྒྱ་ནག་གསང་བའི་ལས་ཁུངས་ཀྱི་ཆེད་དུ་ཐཱར་ཀི་ནས་ཡུ་གུར་ལ་སོ་མྱུལ་བྱས་པར་དོགས་གཞི་ཡོད་མཁན་མི་དྲུག་འཛིན་བཟུང་བྱས་ཡོད་པ་དང། དོགས་ཡོད་གཞན་ཞིག་རྗེས་འདེད་བྱེད་བཞིན་ཡོད་པ་གཞུང་འབྲེལ་ཨ་ན་ཌོ་ལུ་གསར་འགྱུར་ཁང་གིས་གནས་ཚུལ་ནང་སྤེལ་འདུག་ཐཱར་ཀི་ཡི་གྲོང་ཁྱེར Istanbul ཁྲིམས་ཞིབ་པས་རྒྱ་ནག་གིས་བཏང་བའི་སོ་མྱུལ་མི་བདུན་རྣམས་ཀྱིས་ཐཱར་ཀི་ནང་གནས་ཡོད་པའི་ཡུ་གུར་སྤྱི་ཚོགས་ཀྱི་མི་སྣ་གྲགས་ཅན་ཁག་དང་ཁོང་ཚོ་དང་འབྲེལ་བའི་ཚོགས་པ་ཁ་ཤས་ཀྱི་གནས་ཚུལ་བསྡུ་རུབ་བྱེད་མཁན་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་གཞུང་འབྲེལ་ཨ་ན་ཌོ་ལུ་གསར་འགྱུར་ཁང་གིས་གནས་ཚུལ་སྤེལ་འདུག་སྤྱིར་ཏུར་ཀི་རྒྱལ་ཁབ་ནང་ཡུ་གུར་མི་གྲངས་ཁྲི་ལྔ་ཙམ་བཙན་བྱོལ་དུ་གནས་སྡོད་བྱེད་ཀྱི་ཡོད་པ་ཚོད་དཔག་བྱེད་ཀྱི་ཡོད་པ་དང། ཁོང་ཚོ་ནི་ཨེ་ཤེ་ཡ་དབུས་ཕྱོགས་སུ་ཕྱི་རོལ་དུ་བཙན་བྱོལ་བ་ཡུ་གུར་གྱི་མི་འབོར་ཆེ་ཤོས་དེ་ཡིན་པ་མ་ཟད་ཡུ་གུར་བ་དང་ཏུར་ཀི་མི་རིགས་དབར་སྐད་ཡིག་དང་རིག་གཞུང་གཅིག་གྱུར་གྱི་འབྲེལ་བ་དམ་ཟབ་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་ཡུ་གུར་ལ་བདག་སྐྱོང་བྱེད་ཕྱོགས་ཐད་རྒྱལ་སྤྱི་དང་དེ་བཞིན་ཏུར་ཀི་ཡིས་ཞིབ་འཇུག་ནན་པོ་དང་ཐུགས་འཚབ་གནང་བཞིན་ཡོད་པ་དང་ཏུར་ཀིའི་ནང་གི་རྒྱ་ནག་གཞུང་ཚབ་ཁང་གིས་གནད་དོན་དེའི་ཐོག་འགྲེལ་བརྗོད་བྱེད་དགོས་པའི་རེ་སྐུལ་ལ་ལན་འདེབས་གང་ཡང་བྱས་མི་འདུག་ཟླ་བ་སྔོན་མ་ཏུར་ཀིའི་སྲིད་གཞུང་གིས་ཨི་ཟི་རེལ་གྱི་གསང་བའི་ལས་ཁུངས་མོ་སཱད་དང་འབྲེལ་བ་ཡོད་པར་དོགས་པའི་མི་སུམ་ཅུ་སོ་བཞི་གིས་ཏུར་ཀིའི་ནང་གནས་སྡོད་པ་པཱ་ལི་སི་ཐན་ནིན་ཚོའི་གསང་བ་བསྡུ་རུབ་བྱེད་ཀྱི་ཡོད་པའི་དོགས་གཞིའི་འོག་འཛིན་བཟུང་བྱས་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཉེ་ཆར་རྒྱ་ནག་གིས་སྲོག་ཐོག་དུས་འགྱངས་ཀྱི་ཁྲིམས་ཆད་བཏང་བའི་ཨོ་སི་ཁྲུ་ལི་ཡའི་རྩོམ་པ་པོ་ཡང་ཧང་ཅུན་གྱི་ནང་མིས་རྩོམ་པ་པོ་ཡང་གིས་ཁྲིམས་ཁང་གོང་མར་ཞུ་གཏུག་བྱ་རྒྱུ་མིན་པའི་གསལ་བསྒྲགས་སྤེལ་ཡོད་འདུག།

ཨོས་ཁྲུ་ལི་ཡའི་སྲིད་བློན་ཨན་ཏོ་ནེ་ཨོ་བྷ་ནེ་སི་གིས་ཨོས་ཁྲུ་ལི་ཡའི་རྩོམ་པ་པོ་ཡཱང་ལ་རྒྱ་ནག་གིས་སྲོག་ཐོག་དུས་འགྱངས་ཀྱི་ཁྲིམས་ཐག་བཅད་པ་དེ་ནི་ཚད་ལས་བརྒལ་བའི་བྱ་སྤྱོད་ཞིག་ཡིན་པ་དང་དེ་ཡང་ཡུལ་གྲུ་གཉིས་དབར་གྱི་འབྲེལ་ལམ་དེ་བས་ཛ་དྲག་ཏུ་འགྱུར་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་བཞིན། རྩོམ་པ་པོ་ཡཱང་གི་བུ་གཉིས་དང་དེ་བཞིན་ཨོས་ཁྲུ་ལི་ཡའི་ནང་ལ་ཡོད་པའི་དགའ་ཉེ་ཟུང་འབྲེལ་གྱིས་གཟའ་ལྷག་པའི་ཉིན་སྤེལ་བའི་གསལ་བསྒྲགས་དེའི་ནང། ཡཱང་ཧང་ཅུན་གྱིས་སྲོག་ཐོག་དུས་འགྱངས་ཀྱི་ཉེས་པར་ཁས་ལེན་མེད་པར་ཁྲིམས་ཁང་གོང་མར་ཞུ་གཏུག་བྱ་རྒྱུའི་ཐོབ་ཐང་དོར་རྒྱུའི་ཐག་གཅོད་བྱས་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། རྒྱ་མིའི་ལོ་གསར་གྱི་གུང་གསེང་རིང་རྒྱ་ནག་གི་མི་སེར་ཨེ་ཤ་ཡའི་རྒྱལ་ཁབ་ཁག་ནང་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་མང་དུ་ཕྱིན་ཡོད་འདུག་དེ་ཡང་རོས་ཏེར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གི་ལོ་གསར་གུང་གསེང་རིང་སིང་ག་ཕོར་དང Thailand། མ་ལེ་ཤི་ཡ་སོགས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་ནང་ལ་བསྐྱོད་མཁན་གྱི་གྲངས་འབོར་ཏོག་དབྱིབས་རིམས་ནད་ཁྱབ་གདལ་མ་བྱུང་གོང་གི་གྲངས་འབོར་ལས་མང་བ་ཡོད་ལུགས་གནས་ཚུལ་ནང་བཀོད་འདུག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་འགོག་ཐབས་ཆེད་འགྲོ་འོང་དམ་དྲག་ཤུགས་ཆེ་བྱས་པ་ལྷུག་ཏུ་བཏང་བའི་རྗེས། རྒྱ་ནག་གི་ཕྱི་སྐྱོད་ལག་འཁྱེར་ལ་མཐོང་མཆན་ཞུ་མི་དགོས་པའི་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་ཁག་ནང་སྤྲོ་འཆམ་དུ་འགྲོ་མཁན་མང་དུ་ཕྱིན་ཡོད་ཅིང། རྩ་བའི་རྒྱ་ནག་རྒྱལ་ནང་གི་དཔལ་འབྱོར་གནས་བབ་ཉམས་གུད་ཕྱིན་པ་དང་འབྲེལ་འཛད་སྤྱོད་བྱེད་མཁན་ཇེ་ཉུང་དུ་འགྲོ་བཞིན་པ་དེས་རྒྱ་ནག་གི་ཡུལ་སྐོར་སྤྲོ་འཆམ་གྱི་འཛད་སྤྱོད་ལ་བརྟེན་མཁན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་གི་ཡུལ་སྐོར་ལས་རིགས་ཀྱི་དཔལ་འབྱོར་གནས་སྟངས་ལ་ཡང་ཤུགས་རྐྱེན་ངན་པ་ཐེབས་ཡོད་པ་དེ་རིམ་པས་བཟང་ཕྱོགས་སུ་བསྐྱོད་ཀྱི་ཡོད་ལུགས་གནས་ཚུལ་དེའི་ནང་བཀོད་འདུག།

སྲིད་སྐྱོང་ཟུར་དུ་མཇལ་ཁ་ཞུ་ཆེད་བར་ལམ་གནས་ཚུལ་བྱུང་བཞག་པ་དང། བཀའ་ཤག་ཉིས་སྟོང་ཉི་ཤུ་རྩ་གཅིག་ལྔ་པའི་ཉི་ཤུ་རྩ་བདུན་སླེབས་པ་ནས་བྱས་རྗེས་དུས་ཕྱེད་ཀ་ལྷག་ཅིག་ད་ཕྱིན་ཚར་བ་རེད། དེའི་སྐབས་ཀྱི་ད་ལས་དོན་སྙན་ཐོ། དེའི་སྐབས་ཀྱི་ལས་དོན་སྙན་ཐོ་སྙིང་བསྡུས་བྱས་འཛིན་སྐྱོང་གི་ཐོག་ལས་ཀ་ག་རེ་བྱས་ཡོད་མེད་དང་ཆབ་སྲིད་ཀྱི་ཐོག་ལས་ཀ་ག་རེ་བྱས་ཡོད་མེད། ཉེ་བའི་ཆར་དེ་འདྲ་ཨ་རིའི་གྲོས་ཚོགས་ནང་ལ། གྲོས་ཚོགས་འོག་མའི་ནང་ལ་ཡང་ཁྲིམས་འཆར་དེ་ལ། མང་མོས་ཆེས་མཐོ་པོ་གིས་རྒྱབ་སྐྱོར་བྱུང་ཡོད་པའི་གནས་སྟངས་དེ་ཚོ་ཆ་ཚང་ཞིག་སྙན་སེང་ཞུས་ནས་ཡག་པོ་ཞེ་དྲག་བྱུང་ཤག་ཞེས་ནས་བཀའ་གནང་གི་འདུག་འོ་དེ་ཚོའི་ཐོག་ལ་ད་ཡང་གཅིག་སྙན་སེང་ཞུ་དེ་བྱ་བ་ཡིན་ནོ། གོང་ས་མཆོག་གིས་བཀའ་སློབ་གནང་སྟེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ད་ལྟ་བོད་རྒྱའི་སྐོར་དེ་ཚོ་ཡིན་པ་ཡིན་ནའི་ང་ཚོ་བརྟན་པོ་བྱེད་དགོས་དང་ལྷིང་པོ་བྱེད་དགོས་དེ་སྔོན་མ་ནས་བཀའ་གནང་ཡོད་རེད། དེ་ཡིན་ས་མ་ད་བརྟན་པོ་ལྷིང་པོ་བྱེད་དགོས་དང། གཙོ་བོ་ད་རྒྱ་ཕྱོགས་ནས་རག་ལས་ཀྱི་རེད་པ། ད་དེ་ཚོ་སྐོར་མ་གཏོགས་ཅིག་གཞན་མ་དམིགས་བསལ་ཞུ་ཡག་གང་མེད། འདི་གའི་གསར་འགོད་པས་མུ་མཐུད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་འདས་པའི་ལོ་གཉིས་དང་ཕྱེད་ཀའི་རིང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ལས་དོན་ཆེ་ཤོས་ག་རེ་བསྒྲུབས་ཡོད་དམ་ཞེས་བཅར་འདྲི་ཞུས་པར། འཛིན་སྐྱོང་དང་འབྲེལ་བའི་ལས་དོན་མང་དག་ཅིག་བསྒྲུབས་དང་སྒྲུབ་མུས་ཡིན་པ་དང་ཆབ་སྲིད་ཀྱི་ཐོག་ནས་བཤད་ན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་གྱིས་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་གནང་བ་དེ་དག་ནི་བཀའ་ཤག་སྐབས་བཅུ་དྲུག་པས་ཆབ་སྲིད་ལས་དོན་བསྒྲུབས་པའི་མཇུག་འབྲས་ཞིག་ལ་ངོས་འཛིན་གནང་གི་ཡོད་པ་གསུང་གི་འདུག།
ཆབ་སྲིད་ཀྱི་ཐོག་ནས་བཤད་པ་ཡིན་ན་ད། བཀའ་ཤག་གིས་སྐབས་བཅུ་དྲུག་པའི་གི་དབུ་མའི་ལམ། གཏན་ལ་ཕབ་ཟིན་པའི་དབུ་མའི་ལམ་སྲིད་བྱུས་དེ་རྒྱུན་འཁྱོངས་པའི་ཐོག་ནས། དབུ་མའི་ལམ་འགྲུབ་ཡག་གི་ཆེད་དུ་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ཡང་ངོས་འཛིན་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་ཞིག་རྩིས་ནས་དེ་རང་བཙན་རྩོད་མཁན་ཡིན་པ་ཡིན་ན་ད་ག་རང་མ་འོངས་རང་བཙན་རྩོད་དགོས་ཀྱི་ཡོད་ན། འདས་པའི་གི་བོད་རང་བཙན་ཡིན་པ་དེ་སྒྲུབ་དགོས་རེད་པ་དེ་གཉིས་ནི། ང་ཚོ་ཚང་མ་ལ་ནུས་པ་མཉམ་སྤུངས་ཡོང་ཡག་གི། སྲིད་བྱུས་དེ་འདྲའི་ཞིག་གི་འོག་ནས་རྒྱ་ནག་ལ་ཁ་གཏད་བྱེད་ཡ་རེད་རྒྱལ་སྤྱི་གི་ཐོག་ལ་ཨ་ནི་བོད་ཀྱི་ལོ་རྒྱུས་ལ་ཡ་འཁྱོག་བཤད་བྱས་ན་འགྲིག་གི་མེད་པ་རྒྱ་ནག་གཞུང་གི་ལབ་ལབ་ལབ་ནང་བཞིན་བྱས་བྱས་ཅིག་ནེ་ཙོ་ནང་བཞིན་བྱས་ནི་བཤད་དེ་འགྲིག་གི་མེད་པ་དང། ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡིན་པ་ཡིན་ནའང་བོད་པའི་མི་རིགས་ཀྱི་མི་དམངས་ཀྱིས་ད་ཅིག་བོད་པའི་ལོ་རྒྱུས་མ་བལྟས་ན་གཞན་པ་ལྟ་མཁན་རག་ག་མ་རེད་པ་མི་རབས་གསར་པ་ལ་ང་ཚོས་རྩིས་སྤྲོད་ཡ་ཡོང་གི་མ་རེད། དེ་ནང་བཞིན་ད་ལྟ་བྱིས་པ་དེ་ངས་ཞུས་ཡ་དེ། དབུ་མ་དང། རང་བཙན་ག་རེ་རྩོད་ཀྱི་ཡོད་པ་ཡིན་ནའང་མང་ཉུང་ཁྱད་པར་གའི་མ་རེད་བོད་མིའི་སྒྲིག་འཛུགས་སྲིད་ཇུས་དེ་དབུ་མའི་ལམ་སྲིད་ཇུས་རེད་དེ་མུ་མཐུད་ནས་རྒྱུན་འཁྱོངས་བྱ་དགོས་རེད་དེ་ལ་འགྱུར་བ་གཏོང་གི་ཡིན་ན་ཁོ་འགྲོ་ལུགས་ཅིག་ཐོག་ནས་གཏོང་དགོས་རེད་མ་གཏོགས་གཅིག་གིས་ཡོང་ཡ་ཡོད་མ་རེད་དེ་ཡིན་པ་ཡིན་ནའང། ཁོ་རང་བཙན་གྱི་སྒྲུབ་པའི་དེ་གནས་བབ་གཅིག་པ་ཡིན་པ་དེ་ང་ཚོ་ཁ་ནས་བཤད་རྒྱུ་གཅིག་པོ་མ་ཡིན་པ་བྱས་བྱས་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་གཉིས་པ་ལ་ཕྱི་དྲིལ་བཀའ་བློན་ཕར་ཕེབས་དེ་ནས་སྤྱི་ཟླ་བཞི་པའི་ནང་ལ་ང་ཕར་ཕྱིན་བྱས་ང་ཚོ་ཐབས་བྱུས་ཚོགས་འདུ་ཚོགས་བྱས་ད་ལྟའི་གི་ཁྲིམས་འཆར་དེ་སྒང་ལ་ཡང་ཅིག་གོམ་པ་མདུན་སྤོས་ཏོག་ཙམ་ག་ལ་གང་འཚམས་ཤིག་དང་ལས་ཀ་ཕྱེད་ཀ་ལྷག་ཅིག་སྒྲུབ་ཐུབ་པ་དེ། ང་ཚོ་ཆབ་སྲིད་ཀྱི་ལས་ཀ་བྱས་པའི་གི་གྲུབ་འབྲས་ཏོག་ཙམ་ཅིག་ལ་ངོས་འཛིན་བྱས་ཆོག་གི་རེད་བསམ་གི་འདུག་ག་རེ་ཟེར་ན། ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང། བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་དེའི་སྐབས་ལ། ང་ཚོའི་གི་ཐབས་བྱུས་བྱེད་སྟངས་འདི་དང་འབྲེལ་ནས། བྱུང་བཞག་པ་གཅིག་རེད། དེ་ལ་བརྟེན་ནས་ད་ལྟ་ཁྲིམས་འཆར་འགྲོ་བཞིན་པ་འདི་སྒང་ལ།
རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་འཁྱོག་བཤད་བྱས་ཚར་བ་དེ་ཚོ་ལ་ཀྱང་ཨ་རི་གཞུང་གིས་ད་གདོང་ལེན་བྱེད་དགོས་ཡག་གི་གནས་བབ་ཅིག་བསྐྲུན་ཡོང་གི་རེད། བོད་ཟླ་དང་པོའི་ཚེས་བཅུ་ནི་ཚོགས་སྲོལ་ཡོད་པའི་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་སྐབས་གནས་ཆུང་ཆོས་རྒྱལ་ཆེན་མོ་གཙོས་པའི་གཞུང་བསྟེན་ཆོས་སྐྱོང་རྣམས་འདུ་འཛོམས་ཐོག་དུས་ཆེན་སྲུང་བརྩི་ཞུ་སྲོལ་ཡོད་པ་བཞིན་ད་རེས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཚེས་བཅུ་གཟབ་གསོལ་མཛད་སྒོའི་ཐོག་གནས་ཆུང་ཆོས་རྒྱལ་ཆེན་མོ་མཆོག་གིས་བོད་མི་ཚང་མ་ཆིག་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་ལུང་ཕེབས་ཡོད་འདུག།

རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་འདི་ཟླའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་ཉིན་གྲངས་གསུམ་རིང་སྦེལ་ཇམ་གྱི་རྒྱལ་ས Brussels ནང་གི་དབུས་སུ་ཆགས་པའི Thon ཞེས་པའི་གསོལ་མགྲོན་ཁང་ནང་ཚོགས་གཏན་འཁེལ་བའི་སྐོར་ཡོངས་ཁྱབ་གསལ་བསྒྲགས་ཤིག་ཁ་སང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་སྤེལ་གནང་འདུག། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་འདིའི་ཚོགས་འདུ་དངོས་གཞི་དེ་བཞིན་ཕྱི་ཚེས་ཉི་ཤུ་གསུམ་ནས་དབུ་འཛུགས་གནང་འཆར་ཡོད་རུང་ཚོགས་བཅར་བ་རྣམས་ཕྱི་ཚེས་ཉི་ཤུ་གཉིས་ཉིན་གསོལ་མགྲོན་ཁང་དེའི་ནང་ཐོ་འགོད་གནང་དགོས་ཀྱི་ཡོད་འདུག་ཚོགས་ཆེན་འདི་ནི Tibet Interest Group ཞེས་པའི་ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དང Brussels ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཁང་གཉིས་ཟུང་འབྲེལ་སྒོ་ནས་གོ་སྒྲིག་ཞུ་གི་ཡོད་པ་དང། དེར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལྷན་ཁང་གིས་མཐུན་འགྱུར་གནང་ཐོག་དབྱིན་ཡུལ་ནང་རྟེན་གཞི་གནང་བའི་བོད་ཁང་ཐེབས་རྩའམ Tibet House Trust ཞུ་བས་འགྲོ་སོང་གཏོང་གནང་གི་ཡོད་ཅིང། བོད་ཁང་ཐེབས་རྩ་ཞེས་པ་དེ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་བཀའ་དྲིན་ཆེ་གནང་མཛད་པ་ཞིག་ཡིན་པ་དང་བོད་ཁང་ཐེབས་རྩ་ཞེས་པ་གསར་འཛུགས་གནང་དོན་གཙོ་བོ་ནི། བཙན་བྱོལ་ནང་བོད་མི་རྣམས་གནས་བཞུགས་གནང་རིང་ལ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་བོད་མི་རིགས་ཀྱི་ངོ་བོ་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་གནང་རྒྱུ་དང་རིམ་བཞིན་བོད་ལ་ཕྱིར་ལོག་གནང་རྒྱུར་དམིགས་ཡུལ་ཟིན་ཡོད་འདུག། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱི་ཉིན་དང་པོ་སྟེ། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་རེས་གཟའ་པ་སངས་ཉིན་དམིགས་བསལ་གྱི་བཀའ་སློབ་གསུང་བཤད་ཞིག་བཀའ་དྲིན་ཆེ་གནང་མཛད་འཆར་འདུག། ཡང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་འདིའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་སོགས་ཆེས་མཐོའི་མི་སྣ་ཁག་དང་རྒྱལ་སྤྱིའི་རྒྱལ་ཁབ་འདྲ་མིན་བཞི་བཅུ་ཞེ་བཞི་ལྷག་ནས་ཚོགས་བཅར་བ་ཁྱོན་བསྡོམས་མི་གྲངས་བརྒྱ་དང་བརྒྱད་ཅུ་ལྷག་ཆེད་བཅར་ཞུ་འཆར་འདུག་ཚོགས་ཆེན་འདིའི་སྐབས་གྲོས་གཞི་གཙོ་བོ་གང་གི་ཐོག་བཀའ་བསྡུར་གནང་འཆར་ཡོད་མིན་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་ཀྱིས་གསུངས་དོན། ད་ལྟ་ཚོགས་འདུ་འདིའི་ནང་ལོགས་རྩ་བའི་ཀྱི་གཞི་རྩའི་གི་ཚོགས་འདུ་འདིའི་ནང་ལོགས་ལ་ད་ད་ད་ཀ་བས་ན་ཡིག་འདིའི་གཙོ་བོ་ག་ལ་ན་བོད་རྒྱའི་དཀའ་རྙོག་སེལ་ཡག་ལ་རྒྱབ་སྐྱོར་ཚོགས་པའི་གི་ལས་དོན་ག་རེ་བྱེད་འོ་དོ།

ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཚོགས་ཆེན་འདི་ནི་གཙོ་བོ། ལོ་གསུམ་རེའི་མཚམས་སུ་བོད་དོན་རྒྱབ་སྐྱོར་ཚོགས་པའི་གནས་སྟངས་ཇི་ཡིན་དང་བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཀྱིས་ལས་དོན་གང་དང་གང་སྤེལ་གྱི་ཡོད་མིན། བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཀྱིས་བོད་དོན་ཆེད་རང་རང་སོ་སོའི་རྒྱལ་ཁབ་ཀྱི་གཞུང་འཛིན་དཔོན་རིགས་རྣམས་དབུས་པའི་འབྲེལ་ཡོད་མི་སྣ་རྣམས་ལ་ཞུ་གཏུག་གང་དང་གང་གནང་དགོས་དང་མི་དགོས་སོགས་ཀྱི་གནད་དོན་ཁག་བཀའ་བསྡུར་སྦྱང་བཤད་གནང་རྒྱུའི་ཚོགས་ཆེན་ཞིག་ཆགས་ཡོད་སྐོར་ཡང་གསུངས་ཀྱི་འདུག་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བརྒྱད་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་ཚོགས་ཁང་གསར་པའི་ནང་ཚོགས་ཡོད་པ་དང་ཉིན་གྲངས་གསུམ་རིང་ཚོགས་གནང་བའི་ཚོགས་ཆེན་འདིའི་ཐོག་གྲོས་ཚོགས་འཐུས་མི་ཟུར་པ་དང་མང་གཙོ་དོན་གཉེར་བ་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། དེ་བཞིན་གཙུག་ལག་སློབ་གཉེར་ཁང་ཁག་གི་སློབ་དཔོན་སོགས་རྒྱལ་སྤྱིའི་རྒྱལ་ཁབ་འདྲ་མིན་བཞི་བཅུ་ཞེ་གཉིས་ལྷག་ནས་ཚོགས་བཅར་བ་ཁྱོན་བསྡོམས་བརྒྱ་དང་བརྒྱད་ཅུ་ལྷག་ལྷན་བཞུགས་གནང་སྟེ་བོད་དོན་ཐད་ཆབ་སྲིད་ཀྱི་རྒྱབ་སྐྱོར་ཡོང་ཐབས་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་ཐབས་དེ་བཞིན་བོད་ཀྱི་ཁོར་ཡུག་སྲུང་སྐྱོབ་དང་བོད་མིའི་ཆོས་ཕྱོགས་དང་འབྲེལ་བའི་བླ་སྤྲུལ་རྣམ་པའི་ཡང་སྲིད་ཀྱི་གནད་དོན་སོགས་ཀྱི་ཐོག་བཀའ་བསྡུར་གནང་བའི་མཐའ་མར་གྲོས་ཆོད་ཁག་བརྒྱད་གཏན་འབེབས་གནང་འདུག་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དང་པོ་དེ་བཞིན་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་བཞུགས་སྒར་རྡ་རམ་ས་ལར་གནང་ཡོད་པ་དང་སྐབས་དེར་རྒྱལ་ཁབ་མི་འདྲ་བ་ཉི་ཤུ་རྩ་ལྔ་ཙམ་ནས་སྐུ་ཚབ་འཐུས་མི་ཆེད་ཕེབས་གནང་འདུག་ལ་ཡང་ཚོགས་ཆེན་ཐེངས་གཉིས་པ་དེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་འཇར་མ་ནིའི་གྲོང་ཁྱེར་བོན་ནང་ཚོགས་གནང་སྐབས་རྒྱལ་ཁབ་མི་འདྲ་བ་ལྔ་བཅུ་ང་དྲུག་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་འཐུས་མི་དང་བོད་དོན་འཐབ་རྩོད་པ་སོགས་ཆེད་བཅར་ཞུས་འདུག།

ཁྱབ་པའི་མི་རིགས་དེ་ནི་བོད་དང་འབྲེལ་བ་དམིགས་བསལ་ཡོད་པ་ཞིག་རེད་འདུག་དེ་ཡང་སྦལ་ཏི་པ་རྣམས་ཀྱིས་སྐད་ཆ་བཤད་སྟངས་དེ་གཙོ་བོ་བོད་སྐད་ཚིག་རྐང་རེ་རེ་བཞིན་བཀོལ་ནས་སྐད་ཆ་བཤད་པ་དང་ལོ་རྒྱུས་སུ་དུས་གཅིག་ལ་ཁོང་རྣམས་ཀྱིས་ཡང་བོད་ཡིག་ལ་ཡི་གེ་ཞེས་བོད་པའི་སྐད་དང་ཡི་གེ་གཉིས་ཀ་བེད་སྤྱོད་བྱེད་ཀྱི་ཡོད་ལ་དུས་ཀྱི་རིམ་པས་ཡི་གེ་ཉམས་པ་དང་སྐད་དེ་ལུས་ཡོད་པར་དེང་སང་ས་ཕྱོགས་གང་དུ་སྦལ་ཏི་པ་ཡོད་ན་ཁོང་ཚོའི་སྐད་དང་ཡི་གེ་ཉམས་པ་སླར་གསོ་བྱེད་རྒྱུའི་འབད་བརྩོན་བྱེད་ཀྱིན་འདུག་སྦལ་ཏིའི་རིག་གཞུང་ཞེས་བོད་དང་ལ་དྭགས་ཀྱི་རིག་གཞུང་ནས་ལོགས་སུ་དབྱེ་རྒྱུ་མེད་པ་ཞིག་ཡིན་དུས་ཚང་མའི་སྐད། རིག་གཞུང་དང་ཡི་གེ་གཅིག་ཡིན་པ་དེ་སྲུང་སྐྱོབ་བྱེད་རྒྱུ་གལ་ཆེན་ངོས་འཛིན་བྱས་པའི་ཐོག་སྦལ་ཏི་རིག་གཞུང་ཉིན་མོ་ཞེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་གར་སྦལ་ཏི་ཚོགས་པ་དང་ཧི་མ་ལའི་རིག་གཞུང་བརྟན་ལྷིང་ཚོགས་པ་གཉིས་ཀྱི་གོ་སྒྲིག་འོག་སྦལ་ཏི་ཡི་རིག་གཞུང་ཐོག་ཉམས་ཞིབ་པ་གནང་མཁན་མང་པོ་འདུ་འཛོམས་ཀྱིས་ཉིན་གཅིག་གི་གཏམ་བཤད་དང་བགྲོ་གླེང་ལས་རིམ་ཞིག་ཚུགས་སོང། དེ་དུས་གཏམ་བཤད་པ་ཚེ་དབང་རྡོ་རྗེ་ལགས་ཀྱིས་སྦལ་ཏི་ཞེས་སྦལ་ཟེར་ན་ཧི་མ་ལའི་ལྗོངས་ཀྱི་ལུང་པ་མང་པོའི་རྒྱུག་ཆུ་འཛོམས་སའི་ཡུལ་ལ་གོ་བ་དང་ཏི་ཟེར་ན་ཆུ་ལ་བ་པ་ཞེས་ས་གནས་དེ་ནས་ཡིན་པའི་མི་རྣམས་ལ་སྦལ་ཏི་ཞེས་འབོད་ཀྱི་ཡོད་པ་དང་ལོ་རྒྱུས་ནང་རྐྱེན་འདྲ་མིན་གྱིས་སྦལ་ཏིའི་མི་རྣམས་ས་ཕྱོགས་གང་སར་ཁ་གྲམ་ཡོད་པ་རེད་འདུག་ལོ་རྒྱུས་སུ་དུས་གཅིག་སྦལ་ཏི་པ་རྣམས་ཡང་བོད་པ་དང་ལ་དྭགས་པ་བཞིན་བོན་པོའི་ཆོས་ཉམས་ལེན་བྱེད་ཀྱི་ཡོད་དུས་དེང་སང་ཡང་སྦལ་ཏི་པ་རྣམས་ཀྱི་རིག་གཞུང་ནང་བོད་པ་དང་ལ་དྭགས་པ་བཞིན་བོན་གྱི་ལུགས་སྲོལ་མང་པོ་ལུས་ཡོད་པ་ནང་ནས་ལོ་འཁོར་བཅུ་གཉིས་རྩི་ཡ་ལ་སོགས་ཡོད་པ་ཨ་ཏི་ཧྥུ་སན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་བྱུང་ཁོང་གིས་མུ་མཐུད་དུ་སྦལ་ཏི་སྤྱི་ཚོགས་ནང་རང་གི་རིག་གཞུང་བསྐྱབ་ཕྱིར་བོད་ཡིག་སྦྱང་དགོས་རྒྱུ་ཤིན་ཏུ་གལ་ཆེན་ཡིན་པའི་སྐོར་འདི་ལྟར་གསུངས་བྱུང།

སྦལ་ཏི་སྐད་ཕྱུག་པོ་དང་རྙིང་པ་དཔེ་ཡིན་པའི་ཡི་གེ་དེ་ག་ལེར་ཉམས་དུས་དེང་སང་སྦལ་ཏི་སྐད་གཙང་མ་གཙང་རྐྱང་རྒྱབ་མཁན་ཁག་པོ་འདུག་དེང་སང་སྦལ་ཏི་པ་མང་པོ་ཞིག་གིས་སྦལ་ཏིའི་སྐད་རྒྱབ་ན་ཡང་ཨུར་དུ་མཉམ་འདྲེས་ནས་མ་གཞི་གཙང་མ་གཙང་རྐྱང་རྒྱབ་ཐུབ་མཁན་མི་འདུག་ད་སྦལ་ཏི་སྟན་དང་སྐར་རྡོ་ཕྱོགས་ལ་ལུང་པ་ཁུག་ཀྱོག་དེ་འདྲ་ལ་འགྲོ་བ་ཡིན་ན་སྦལ་ཏི་སྐད་གཙང་མ་རྒྱབ་མཁན་ལུས་འདུག་ཡང་ལ་དྭགས་ནང་གི་སྦལ་ཏི་རྣམས་ཀྱི་སྐོར་ཨ་ཏི་ཧྥུ་སན་ལགས་ཀྱིས། ལ་དྭགས་སོགས་ལ་འདག་ས། ལ་དྭགས་ནང་གི་སྦལ་ཏི་ཚང་མས་རང་གི་སྐད་དང་རིག་གཞུང་བདག་ཉར་བྱེད་ཡ་དེ་སྦལ་ཏི་སྟན་ལས་ཡག་ལོས་ཡོད་རེད་ཕ་ཕྱོགས་ལ་ཨུར་དུ་ག་འདྲ་ཤུགས་ཆེན་དར་ཡོད་པ་འདྲ་བོ་དེ་འདྲ་ལ་དྭགས་ལ་ཤུགས་ཆེན་པོ་བྱུང་ཡོད་མ་རེད་ལ་དྭགས་ནང་གི་སྦལ་ཏི་ཚང་མས་རང་གི་རིག་གཞུང་སྲུང་སྐྱོབ་བྱེད་ཕྱིར་བརྟེན་ས་བོད་ཡོད་རེད་ལ་དྭགས་པ་ཚང་མས་དེ་ཡི་ནང་བོད་ལ་མ་བརྟེན་ན་རིག་གཞུང་གི་ཆ་ཤས་མང་པོ་སྟོང་ཡ་ཉེན་ཁ་ཆགས་ཡོད་རེད་དུས་གཅིག་ལ་ས་ཆ་ཚང་མ་ལ་བོད་ཡིག་གམ་ཡི་གེ་ཟེར་དུས་ནང་ཆོས་ལ་འབྲེལ་བ་བཏུས་ནས་ཤུགས་ཆེན་པོ་ཉམས་ཡོད་རེད་འོན་ཀྱང་དེང་སང་ཆོས་ཀྱི་ལྟ་བ་དེ་གཡུག་ནས་ཡི་གེ་དེ་ང་ཚོའི་རིག་གཞུང་གལ་ཆེན་ཞིག་ཡིན་པ་བསམ་བློ། བཏང་མཁན་མང་པོ་འདུག་སྦལ་ཏི་སྟན་རང་ནང་ལ་ང་རང་ལོ་གཅིག་སྔོན་ལ་འགྲོ་རྒྱུ་བྱུང་དེ་དུས་ལུང་པ་མང་པོ་ལ་སྔོན་མ་སྔོན་མ་དུས་སུ་བོད་ཡིག་འབྲི་མཁན་མང་པོ་ལུས་འདུག་ལ་དྭགས་ནང་གི་རིག་གཞུང་དང་བསྟན་རྙིང་སྲུང་སྐྱོབ་ཕྱིར་འདས་པའི་ལོ་བཅུ་སྔོན་ནས་ཕྱག་ལས་གནང་མྱོང་མཁན་འབུམ་རམས་པ་བསོད་ནམས་དབང་ཕྱུག་ལགས་ནས་དམིགས་བསལ་དུ་ལོ་མང་ནས་སྦལ་ཏི་རིག་གཞུང་གཅེས་འཛིན་ཐོག་ཕྱག་ལས་གནང་འདུག་ཁོང་ལ་དྭགས་ནང་པ་ཞིག་ལ་སྦལ་ཏི་རིག་གཞུང་དེ་གལ་ཆེན་ག་ཚོད་ཚོར་གྱི་ཡོད་པའི་ཐོག་འདི་ག་རླུང་འཕྲིན་ཁང་ནས་བཀའ་འདྲི་ཞུས་པས་ཁོང་གིས། དེ་ཡོད་ངའི་བསམ་པའི་ནང་བདེན་པས་དེ་ནས་ང་དྭགས་ལྟེ་བ་རིག་གཞུང་དང་སྐད་ཡིག་ལ་སླེབས་དུས་མི་ཚང་མས་ཆོས་ལུགས་ཀྱི་བརྒྱུད་བསམ་བློ་བཏང་མཁན་མང་པོ་ཡོད་རེད། དེ་འདྲ་མ་རེད་ང་ནང་པ་ཞིག་གིས་བལ་ཏི་མི་རིགས་དང་སྐད་ལ་དོ་སྣང་དེ་འདྲ་བྱེད་པ་དེ་ག་རེ་བྱེད་ནས་ཡིན་མིན་དེ་ཞིབ་འཇུག་བྱེད་མཁན་ཞིག་ལས་གཞན་གྱིས་ཧ་གོ་ཡ་ཁག་པོ་ཆགས་ཡོད་རེད་ངས་ད་ལྟ་ཧི་མ་ལའི་རིག་གཞུང་དང་ཏིང་ངེ་ཚོགས་པ་ཞེས་བཙུགས་ཡོད་པ་དེའི་ནང་ཆོས་ལུགས་དབྱེར་མེད་ཀྱི་མི་ཡོད་དེའི་ནང་ཧི་མ་ལའི་རི་ལྗོངས་ཀྱི་སྐད་དང་རིག་གཞུང་འདྲ་མིན་ཡོད་པ་རྣམས་སྲུང་སྐྱོབ་བྱེད་ཕྱིར་ལོ་མང་པོ་ནས་ངས་འབད་བརྩོན་བྱེད་བཞིན་ཡོང་བ་ཡིན་ཆོས་ལུགས་ལ་མ་ལྟོས་པར་རིག་གཞུང་དང་སྐད་ཡིག་དེ་སྤྱི་ཚོགས་ཀྱི་རྨང་གཞི་གཙོ་བོ་ཞིག་ཡིན་དུས་འདི་བརྟན་པོ་ལུས་བཅུག་ཡ་ལ་ང་རང་དམིགས་བསལ་གྱི་འདོད་པ་དང་དབྱིངས་ཡོད། ལ་དྭགས་རེད་བོད་རེད་གཉིས་ཀའི་ནང་ནང་ཆོས་མ་དར་སྔོན་ལ་བོན་ཆོས་དར་ཡོད་པ་དེ་དེང་སང་ལ་དྭགས་ནང་ཆོས་ལུགས་ཐོག་ཕྱི་པ་ནང་པ་ཟེར་ན་ཡང་ལམ་ལུགས་སྲོལ་མང་པོ་ཞིག་སྔོན་མ་བོན་ནས་ལུས་པའི་ལུགས་སྲོལ་གཅིག་པ་མང་པོ་མཐོང་རྒྱུ་ཡོད་དེ་འདྲའི་ལུགས་སྲོལ་མང་པོ་ཆོས་ལུགས་དབྱེར་མེད་ཀྱི་ནང་པ་ཕྱི་པ་གཉིས་ཀའི་ནང་མཐོང་རྒྱུ་ཡོད་པ་དེ་སྲུང་སྐྱོབ་བྱེད་དགོས་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན་པ་རེད་འབུམ་རམས་པ་བསོད་ནམས་དབང་ཕྱུག་ལགས་ནས་བལ་ཏི་སྐད་སྦྱངས་ན་སྐད་ལ་ཕན་ཇི་འདྲ་ཐོགས་ཀྱི་ཡོད་པའི་ཐོག། ངས་བསམ་པའི་ནང་དམའ་ལྷང་མོ་འདུག་ཡ་ལེ་ང་རང་གིས་བལ་ཏི་སྐད་ཆ་བཤད་སྟངས་སྦྱང་ཡ་བརྩོན་འགྲུས་བྱེད་ཀྱི་ཡོད་ཁོང་ཚོའི་སྐད་རེ་རེ་སྦྱང་ཐུབ་པ་དང་མཉམ་ངས་བོད་ཡིག་ནང་དག་ཆ་མ་ནོར་བ་འབྲི་ཐུབ་ཀྱི་འདུག་ལ་དྭགས་དང་བོད་པའི་ཁ་སྐད་བཞིན་ཡི་གེ་ལ་ཕབ་ནས་འབྲི་དགོས་བསམ་ན་ཡང་དག་ཆ་འགྲིག་པ་ཞིག་འབྲི་ཐུབ་ཀྱི་མི་འདུག་ང་ཚོས་དྲི་མ་ཟེར་དུས་དག་ཆ་གང་འདྲ་ཡིན་མིན་ཧ་མ་གོ་ཡང་བལ་ཏི་ཡི་སྐད་ནང་ཁོང་ཚོས་དྲི་ལབ་ཡ་ཚབ་ལ་དི་རི་ལབ་ཅེས་དག་ཆ་ལམ་སང་བཤད་ཀྱི་འདུག་དེ་བཞིན་བྲག་ལ་ཁོང་ཚོས་བ་རག་ལབ་དུས་བ་ར་བཏགས་ཡིན་པ་དེ་འདྲ་ལས་སླ་པོ་བྱས་ནས་བཤད་ཀྱི་འདུག་དེ་བཞིན་བེའ་མོ་དང་བེའ་ཕོ་ཞེས་བྱ་ཕོ་དང་བྱ་མོ་ཡིན་པ་ཚང་མ་དཔེ་ལས་སླ་པོ་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་འདོད་བཞིན་བལ་ཏི་པའི་སློབ་ཕྲུག་མང་པོ་དེ་སྔོན་ལ་དྭགས་བོད་ཁྱིམ་སློབ་གྲྭར་སློབ་སྦྱོང་སྦྱངས་མྱོང་ཡོད་པ་རེད Rizwan Ullah ལགས་ལ་དྭགས་བོད་ཁྱིམ་སློབ་གྲྭར་སློབ་སྦྱོང་གནང་རྗེས་ཏཱ་ལའི་བླ་མའི་མཐོ་རིམ་སློབ་གྲྭར་བོད་ཡིག་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་ཐོན་པ་ནི་བལ་ཏི་པའི་ཁྲོད་ཐོག་མ་ཡིན་པ་རེད་འདུག་ཡང་བལ་ཏི་རིག་གཞུང་ཉིན་མོ་ཞེས་གོ་སྒྲིག་ཞུས་པ་ནི་ཚེ་འདས Mohammad Jawad Zubdawi ལགས་ཀྱི་དྲན་རྟེན་ཆེད་ཡིན་པ་རེད་འདུག་ཁོང་སྐུ་འཚོ་བཞུགས་སྐབས་ལ་དྭགས་ནང་ཆོས་ལུགས་མཐུན་སྒྲིལ་དང་རིག་གཞུང་གཅེས་འཛིན་ཐོག་ཕྱག་ལས་མང་པོ་གནང་མྱོང་ཡོད་པ་དང་རང་གིས་བལ་ཏི་རིག་གཞུང་དང་སྐད་བདག་གཉེར་བྱེད་ཕྱིར་བོད་ཡིག་སྦྱངས་མི་མང་པོ་ལ་མིག་དཔེ་བསྟན་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ལ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་དང་འབྲེལ་ནས་མཛད་འཆར་ཁག་གི་སྐོར་བལ་ཡུལ་དགེ་ལྡན་སྨོན་ལམ་ཆེན་མོའི་ཚོགས་གཙོ་ཨཅཱརྱ་བསྟན་འཛིན་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ནས་སྣེ་ཁྲིད་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་གྱི་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཐོག་ཆིབས་བསྒྱུར་གནང་སྐྱོང་ཡོང་བའི་གསོལ་འདེབས་ཞུས་པ་བཞིན་འདི་ཟླའི་ཚེས་བཅོ་བརྒྱད་ཉིན་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་རྒྱལ་སྤྱིའི་གནམ་ཐང་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས། བལ་ཡུལ་ནང་གི་སེར་སྐྱ་མི་མང་སྟོང་ཚོ་མང་པོས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་འདུག། ཡང་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ཕེབས་ལམ་གྱི་གཡས་གཡོན་དུ་ཡང་སེར་སྐྱ་མི་མང་སྟོང་ཕྲག་མང་པོས་ལག་ཏུ་མེ་ཏོག་དང་བདུག་སྤོས་མཇལ་དར་སོགས་འཁྱེར་ནས་དགའ་དད་སྤྲོ་གསུམ་ངང་ནས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་དེ་ནས་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་འདུ་ཁང་ནང་ཞབས་སོར་འཁོད་གནང་དང་འབྲེལ་རིན་པོ་ཆེ་མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་རྟེན་ལ་མར་མེ་ཞལ་དབྱེ་བྱེད་གནང་བ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་ཁྲི་དང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་དམ་པ་དེའི་སྐུ་པར་དེ་བཞིན་ཀོ་པན་དགོན་པའི་དབུ་བླ་ཞིང་གཤེགས་དམ་པ་བཟོད་པ་རིན་པོ་ཆེ་མཆོག་གི་སྐུ་པར་སོགས་ལ་མཇལ་དར་ཕུལ་གནང་ཁག་ལེགས་གྲུབ་ཟིན་པའི་རྗེས་སུ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཞབས་བཀྱག་ཐོག་བཞུགས་གདན་འཇགས་པའི་རྗེས་སུ་རིན་པོ་ཆེ་མཆོག་ལ་རྟེན་འབྲེལ་མཚོན་ཆེད་གསོལ་ཇ་འབྲས་སིལ་འདེགས་འབུལ་ཞུས་པ་དང་འབྲེལ་ཚོགས་ཡོངས་དང་ལྷན་བཞེས་གནང་འདུག། ཡང་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་ནང་དེ་རིང་བོད་ཟླ་དང་པོའི་ཚེས་པ་བཅུ་གཉིས་ནས་ཚེས་བཅུ་དྲུག་བར་རམ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་ནས་ཉི་ཤུ་རྩ་ལྔ་བར་ཉིན་གྲངས་ལྔའི་རིང་ཆོས་འབྲེལ་མཛད་འཕྲིན་སྐྱོང་གནང་མཛད་འཆར་འདུག་མཆོག་སྤྲུལ་རིན་པོ་ཆེ་མཆོག་གི་མཛད་རིམ་ཞིབ་ཕྲ་ཁག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
ད་ལན་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་ནས་ཇི་ལྟར་གསོལ་བ་ཕུར་ཚུགས་སུ་བཏབ་པ་བཞིན། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་སུམ་ཅུ་སོ་གཉིས་པའི་ཚོགས་མགོན་དུ། ཁེ་ས་བལ་ཡུལ་ལ་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་རེད། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་བོད་ཟླ་དང་པོའི་ཚེས་བཅུ་གཉིས་ནས་བཅུ་དྲུག་བར་ཉི་མ་ལྔ་ཡི་རིང་ལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་འདུག་སེ་ཚོགས་གཏན་དུ་འཁེལ་གནང་ཡོད་རེད། ལོངས་འདི་གཅིག་ཞུ་ཡས་ཡིན། སྨོན་ལམ་གྱི་ཚོགས་ཆོས་ཀྱི་མཛད་རིམ་འདྲ་པོ་ཅིག་མདོར་བསྡུས་ཞུ་བ་ཡིན་ན། ཞོགས་ཀས། ཞོགས་ཚོགས་དེ་ཕྱག་ཚོད་བདུན་པ་ནས་འདུག་སེ་དབུ་ཚུགས་གནང་གི་ཡོད། དེ་རྗེས་ལ་རྣམ་འགྲེལ་དམ་བཅའ། དེ་རྗེས་ལ་སྐྱེས་རབས་གསུང་ཆོས། ཉིན་རྒྱབ་དབུ་ཕར་དམ་བཅའ། ཉིན་རྒྱབ་ཕྱག་ཚོད་དང་པོ་དང་ཕྱེད་ཀ་ནས་སྨོན་ལམ་དངོས་གཞི་འདུག་སེ་ཚོགས་གནང་གི་ཡོད། ཕྱི་དྲོ་འདུལ་མཛོད་ཀྱི་དམ་བཅའ་འདུག་སེ་ཚོགས་ཀྱི་ཡོད། དེ་གཅིག་ཞུ་ཡ་དང། ཚེས་བཅོ་ལྔ་ཉིན། མཛད་རིམ་འཕར་མ་ཁག་ཡོད་པ་དེ་ཡང་ཞོགས་ཀའི་ཞོགས་ཚོགས་ཚར་ནས་གསོ་སྦྱོང་སྤྱི་ཚོགས་གནང་གི་ཡོད་རེད། དེའི་རྗེས་ལ་ཡང་སླར་ཡང་རྣམ་འགྲེལ་གྱི་དམ་བཅའ་སྐྱེས་རབས་གསུང་ཆོས་ཉིན་རྒྱབ་དབུ་ཕར་དམ་བཅའ་ཨ་ནི་ཆུ་ཚོད་དང་པོ་ནས་སླར་ཡང་སྨོན་ལམ་དངོས་གཞི་འདོགས་ཚོགས་གནང་གི་ཡོད་ཞུ་ཡ་ཡིན། ཚེས་བཅོ་ལྔ་ཉིན་དེ་དམིགས་བསལ་གྱི་ད། མཛད་རིམ་གྱི། འདི་གང་ཡིན་ཞུས་པ་ཡིན་ན། ཆུ་ཚོད་གསུམ་དང་ཕྱེད་ཀའི་ཐོག་སྐྱབས་མགོན་རིན་པོ་ཆེའི་སྐུ་པར་མཐོང་གྲོལ་རིན་པོ་ཆེ་ཆིབས་བསུ་སོགས་གདན་འདྲེན་ཞུ་ཡས་ཀྱི་མཛད་རིམ་འདུག་ཟེར་ཡོད་རེད། མཛད་རིམ་དེའི་ཐོག་སྐུ་མགྲོན་གཙོ་བོ་སྨོན་ལམ་ཁྲི་རིན་པོ་ཆེ་མཆོག་དང། དམིགས་བསལ་སྐུ་མགྲོན་དུ་བལ་ཡུལ་སྐུ་ཚབ་དོན་གཅོད། དེ་བཞིན་བལ་ཡུལ་ནང་པའི་ཚོགས་ཆེན་གྱི་ཚོགས་གཙོ། གཙོས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ཁག་གི་སྐུ་ཚབ་རྣམ་པ་དུས་ཕལ་ཆེར་མཛད་སྒོ་ཐོག་མཉམ་ཞུགས་གནང་རྒྱུ་རེད། དེའི་རྗེས་ལ་དུས་མི་རྣམ་པ་ཚོ་ཚང་མའི་ངོས་ནས་སྐྱབས་མགོན་རིན་པོ་ཆེའི་སྐུ་པར་ལ་མཇལ་དར་སྒྲོན་གནང་ཡས་དང། སྨོན་ལམ་ཁྲི་རིན་པོ་ཆེ་མཆོག་ལ་དུས་མཇལ་ཁ་ཞུ་ཡས་ཀྱི་མཛད་རིམ་ཞིག་དུས་ཡོད་རེད།
ཡང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་ལགས་ཀྱིས་བལ་ཡུལ་གྱི་སྨོན་ལམ་ཆེན་མོ་འདིའི་ནང་དགེ་འདུན་པ་ཞལ་གྲངས་ག་ཚོད་ལྷན་ཞུགས་གནང་གི་ཡོད་མིན་སོགས་ཀྱི་སྐོར་གསུངས་དོན། སྨོན་ལམ་ཐོག་ལ་ད་མཉམ་ཞུགས་མཛད་མཁན་དེ། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཁྱབ་ཁོངས་དགོན་སྡེ་ཁག་གྲངས་བཅུ་ཡི་མཁན་སློབ་སྤྲུལ་དགེ་བཤེས་དང་བཅས་དགེ་འདུན་པ་ཞལ་གྲངས་གཅིག་སྟོང་བདུན་བརྒྱ་ཙམ་ཕེབས་གནང་གི་ཡོད། གཞན་ཡང། ཨ་ནི་རིས་སུ་མ་ཆད་པའི་དགོན་སྡེ་ཁག་ལྔ་ཙམ་ནས་དགེ་འདུན་མ་ཉིས་བརྒྱ་ཙམ་དུ་བྱས་ནས་ད་དགེ་འདུན་ཞལ་གྲངས་གཅིག་སྟོང་དགུ་བརྒྱ་འདུག་སྨོན་ལམ་ལ་འདུག་མཉམ་ཞུགས་མཛད་ཀྱི་ཡོད་འདི་གཅིག་ཞུ་ཡ་ཡིན། ཡང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ་ཨཅཱརྱ་བསྟན་འཛིན་ལགས་ཀྱིས། སྨོན་ལམ་ཆེན་མོ་དེའི་ནང་ཚོགས་ཞུགས་གནང་མཁན་དགོན་སྡེ་ཁག་གང་དང་གང་ཡིན་སྐོར་གསུངས་དོན། ང་རང་ཚོ་བལ་ཡུལ་གྱི་དགེ་ལུགས་སྨོན་ལམ་སྐོར་ལ་མཉམ་ཞུགས་མཛད་མཁན་དགོན་པ་ཁག་གི་མཚན་གཞུང་སྒྲོག་བྱེད་དུ་ཞུས་པ་ཡིན་ན། སྐྱིད་གྲོང་བསམ་གཏན་གླིང་དགོན་པ། ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པ། ཤེལ་དཀར་ཆོས་སྡེ་དགའ་ལྡན་ལེགས་བཤད་གླིང་དགོན་པ། ཤྲཱི་ཆུ་བཟང་དགོན་པ། ཆུ་དབར་འགྲོ་ཕན་གླིང་དགོན་པ། གོ་སོག་ཕུན་ཚོགས་ཆོས་གླིང་དགོན་པ། སྒྲུབ་དགོན་ཐུགས་རྗེ་ཆོས་གླིང་དགོན་པ། དགའ་ལྡན་བྱམས་མགོན་གླིང་དགོན་པ། བཙུན་དགོན་དགོན་པ་གཉིས་ཡོད། ཀོ་པན་བཙུན་དགོན་མཁའ་སྤྱོད་དགའ་སྐྱིད་གླིང་དགོན་པ་དང། བཙུན་དགོན་ཐུགས་རྗེ་ཆོས་གླིང་དགོན་པ་དེ་འདུག་སྤྱིར་ང་རང་ཚོའི་དགེ་ལྡན་ལྷན་ཚོགས་ཀྱི་ཁྱབ་ཁོངས་ཀྱི་དགོན་པ་ཁག་འདུག་སེ། རིས་སུ་མ་ཆད་པའི་ཡང་དགོན་སྡེ་ཁག་ཞེ་དཔག་ནི་འདུག་དཔེར་ན། མཚན་གཞི་ཚད་འགྲོ་བརྗོད་ཞུས་པ་ཡིན་ན། ཤར་ཁུམ་བུ་ནས་རོལ་པའི་གླིང་དགོན་པ། ང་ཚོའི་ང་རང་ཚོའི་མི་འགྱུར་རིན་པོ་ཆེའི་གཏེར་སྒར་དགོན་པ། བོ་དོང་ཆོས་བརྒྱུད་ནས་སྤོ་རོང་དཔལ་མོ་ཆོས་སྡིངས་དགོན་པ། མདོ་སྔགས་ཆོས་གླིང་དགོན་པ་བཅས་འདུག་སེ་ད། དགོན་པ་གྲངས་བཅོ་ལྔ་འདུག་སེ་མཉམ་ཞུགས་གནང་གི་ཡོད། དེ་ཞུ་ཡ་ཡིན། བཀྲ་ཤིས་རབ་བརྟན་གླིང་དགོན་པ་འདུག་སེ་ཆགས་བསྡད་ཡོད་ཞེས་ཞུ་ཡ་ཡིན་ལགས་སོ། དུ་བྱས་ན། ཡང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་ལགས་ཀྱིས། ཆོ་འཕྲུལ་སྨོན་ལམ་ཆེན་མོ་འདི། ཉིན་མཐའ་མའི་མཛད་འཆར་ཁག་གི་སྐོར་གསུངས་དོན། ཚེས་བཅུ་དྲུག་འདི་ཉི་མ་མཐའ་མ་ཆགས་ཀྱི་རེད་སྨོན་ལམ་གྱི་ཉིན་མཐའ་མ་ཆགས་ཡིན་དུས་སྐབས་སུ་སྐབས་དེ་དུས། མཛད་འཆར་སྒྲོག་ཅིག་ཞུས་པ་ཡིན་ན་ཞོགས་ཀྱི་ཞོགས་ཚོགས་བྱས་དེ་རྗེས་ལ། སྨོན་ལམ་ཁྲི་རིན་པོ་ཆེ་དབུ་བཞུགས་ཀྱི་ཐོག་ནས་རྒྱལ་བ་བྱམས་པ་འདུག་སེ་གདན་འདྲེན་ཞུ་གནང་ཡག་གི་མཛད་རིམ་ཅིག་ཡོད་རེད། དེའི་སྐབས་ལ་ནི་ང་རང་ཚོ་དགེ་འདུན་པ་དང་བཙུན་མ་ཚང་མས། སེར་སྦྲེང་གྲ་སྒྲིག་བྱས། འོ་ན་ཆོས་གོས་བཞེས། མཆོད་རྫས་སྣ་ཚོགས་ཐོགས་པའི་སྒོ་ནས། ནི་རྒྱལ་བ་བྱམས་པ་གདན་འདྲེན་ཞུ་གནང་གི་ཡོད་རེད། དེ་རྗེས་ལ་ནི་ཀོ་པན་གྱི་བླ་མ་རྒྱུད་པ་རྣམས་ནས་གཏོར་ཟོར་འཕེན་ཡས་ཀྱི་མཛད་རིམ་ཞིག་ཡོད་རེད། གཏོར་ཟོར་འཕེན་ཚར་བའི་རྗེས་ལ་ནི་ཉིན་རྒྱབ་ཆུ་ཚོད་བཞི་པའི་ཐོག་ལ། སྨོན་ལམ་ཁྲི་རིན་པོ་ཆེ་མཆོག་ནས་ད་སྨོན་ལམ་གྱི་སྦྱིན་བདག་ཁག་ལ་གཟེངས་བསྟོད། འདུག་སེ་གནང་ཡག་གི་མཛད་རིམ་ཅིག་ཡོད་རེད། དེ་རྗེས་ལ་སྨོན་ལམ་གྱི་ཚོགས་གཙོ་ནས་འདུས་ཚོགས་སུ་སྨོན་ལམ་ཉི་མ་ལྔ་ཡི་རིང་ལ་བྱུང་སོང་བསྡད་གསུམ་གྱི་རྩིས་ཁྲ་དེ་འདུག་སེ་སྒྲོག་སྦྱང་ཞུས་ཚར་བའི་རྗེས་ལ་སྨོན་ལམ་ཉི་མ་ལྔ་ཡི་རིང་གི་མཛད་རིམ་འདི་འདུག་སེ་གྲོལ་གནང་གི་ཡོད་འོ་དེ་ཅིག་ཞུ་འདོད་བྱུང་སོང། ཡང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ Acharya བསྟན་འཛིན་ལགས་ཀྱིས་སྨོན་ལམ་ཆེན་མོ་འདིའི་ནང་བཙུན་མ་ག་ཚོད་ལྷན་བཞུགས་གནང་གི་ཡོད་སྐོར་གསུངས་དོན། ཀོ་པན་བཙུན་དགོན་མཁའ་སྤྱོད་དགའ་སྐྱིད་གླིང་དུ་བཙུན་མ་གྲངས་སུམ་བརྒྱ་ལྔ་བཅུ་ལྷག་ཙམ་འདུག་སེ་ཡོད་པ་དང། བཙུན་དགོན་ཐུགས་རྗེ་ཆོས་གླིང་དགོན་དུ་བཙུན་མ་གྲངས་ཉིས་བརྒྱ་ལྔ་བཅུ་ལྷག་ཙམ་འདུག་སེ་ཡོད་པའི་ནང་ནས་ཀོ་པན་བཙུན་དགོན་མཁའ་སྤྱོད་དགའ་སྐྱིད་གླིང་ནས་ཉིས་བརྒྱ་ལྔ་བཅུ་ལྷག་ཙམ་འདུག་སེ་སྨོན་ལམ་དུ་ཆིབས་བསྒྱུར་གནང་ཡས་དང། བཙུན་དགོན་ཐུགས་རྗེ་ཆོས་གླིང་དགོན་ནས་བཙུན་མ་བརྒྱ་ལྷག་ཙམ་འདུག། ཕེབས་གཏན་འཁེལ་ཡོད་དེ་ཞུ་འདོད་ཡིན། ཡང་རྩ་བའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་ཤར་ལ་ཉེ་བའི་སྐབས་འདིར་བཙན་བྱོལ་བོད་མིའི་དགོན་པ་སོགས་ཆོས་སྡེ་གང་སར་ཆོས་ཕྱོགས་ཀྱི་མཛད་རིམ་རིམ་པ་མང་པོ་སྤེལ་དང་སྤེལ་མུས་ཡིན་པ་ལྟར་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གིས་འདི་ཟླའི་ཚེས་བཅུ་དྲུག་ཉིན་སྨོན་ལམ་ཚོགས་བརྡ་ཞིག་གསལ་བསྒྲགས་གནང་དོན་ལྟར་ན། བཅས་སུ་བོད་ཚེས་བཅུ་གཅིག་ནས་དབུ་འཛུགས་གནང་ཟིན་འདུག་དེ་ཡང་གསལ་བསྒྲགས་དེའི་ནང་གསལ་ལྟར་ན་རབ་གནས་ཤིང་འབྲུག་ལོའི་ཆོ་འཕྲུལ་ཟླ་བའི་བོད་ཚེས་བཅུ་གཅིག་ནས་ཚེས་བཅོ་ལྔ་བར་ཉིན་ལྔའི་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྨོན་ལམ་ཆེན་མོ་འཚོགས་རྒྱུར་རྡ་ས་བརྟན་བཞུགས་དང་ཕྱོགས་མཐའ་ཁག་ནས་ཕེབས་པའི་དགེ་བཙུན་རྣམ་པ་བཅས་ཉིན་ལྟར་སྔ་དྲོའི་ཕྱག་ཚོད་དྲུག་དང་ཕྱེད་ཀ་ནས་ཕྱག་ཚོད་བརྒྱད་དང་ཕྱེད་ཀ་བར། ཞོགས་ཚོགས་དང་ཕྱག་ཚོད་བརྒྱད་དང་སྐར་མ་བཞི་བཅུ་ཞེ་ལྔ་ནས་བཅུ་པ་བར་རིགས་ལམ་རྩོད་གྲྭ་ཕྱག་ཚོད་བཅུ་ནས་བཅུ་གཅིག་བར་སྟོན་པའི་སྐྱེས་རབས་ཀྱི་གསུང་ཆོས་ཡང་ཕྱག་ཚོད་བཅུ་གཅིག་དང་སྐར་མ་བཅོ་ལྔ་ནས་གཅིག་དང་ཕྱེད་ཀའི་བར་གུང་ཚོགས་དེ་ནས་ཉིན་རྒྱབ་ཕྱག་ཚོད་གཉིས་པ་ནས་ལྔ་པ་བར་སྨོན་ལམ་འཚོགས་རྒྱུ་དབུ་བཞུགས་རྣམ་གྲྭ་མཁན་རིན་པོ་ཆེ་དང་རྒྱུད་སྟོད་མཁན་རིན་པོ་ཆེ་རྣམ་གཉིས་ནས་རེས་མོས་གནང་རྒྱུ་ཕྱི་དྲོའི་ཕྱག་ཚོད་ལྔ་དང་སྐར་མ་བཅོ་ལྔ་ནས་དྲུག་དང། ཕྱེད་ཀའི་བར་རིགས་ལམ་རྩོད་གྲྭ་འཚོགས་རྒྱུ། ཡང་བོད་ཟླ་དང་པོའི་ཚེས་བཅོ་ལྔ་སྟེ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་གྱི་ཞོགས་ཚོགས་ཕྱག་ཚོད་བཞི་པ་ནས་ལྔ་དང་ཕྱེད་ཀའི་བར་འཚོགས་རྒྱུ་དང་དེ་ནས་གསོ་སྦྱོང་འཚོགས་གནང་རྒྱུ་དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གསུང་ཆོས་ར་བར་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་སྟོན་པའི་སྐྱེས་རབས་ཀྱི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་བཅས་ཀྱི་མཛད་རིམ་ཁག་གསལ་བསྒྲགས་གནང་འདུག། ལེ་ཚན་འདི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་མཇུག་སྡོམ་མ་ཞུས་གོང་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་བཙན་ཤེད་ངང་ས་གནས་ཀྱི་གྲོང་སྡེ་དང་དགོན་པ་གནས་སྤོས་དགོས་པའི་བཙན་བཀའ་བཏང་བར་མང་ཚོགས་ཀྱིས་གཟའ་འཁོར་སྔོན་མར་ངོ་རྒོལ་བྱས་ཡོད་ཅིང། སླར་ཡང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཟའ་མིག་དམར་ཉིན་རྒྱ་ནག་གཞུང་འབྲེལ་གྱི་ལས་བྱེད་དབོན་ཐོག་གྲོང་ཚོའི་ཡེ་ན་དགོན་དུ་འབྱོར་སྐབས་དགེ་འདུན་པ་དང་ས་གནས་མང་ཚོགས་ཀྱིས་ལས་གཞི་མཚམས་འཇོག་ཡོང་རྒྱུར་ཞུ་བ་འཐེན་པའི་གནས་ཚུལ་བྱུང་འདུག། IRFBA། ཞེས་པའི་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ངམ་ཡིད་ཆེས་ཀྱི་མཐུན་ཕྱོགས་ཀྱི་ཚོགས་གཙོ་མཆོག་ནས་བོད་བརྒྱུད་ནང་བསྟན་དང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས་ཐེ་བའི་བོད་ཀྱི་ཆོས་ཕྱོགས་བཙོན་པ་རྣམས་དང་དེ་བཞིན་བོད་པའི་སློབ་ཕྲུག་རྣམས་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་བཅས་ནས་ཁ་བྲལ་བཏང་བའི་གནད་དོན་ཁག་གི་ཐོག་ཐུགས་འཚབ་ཆེན་པོ་ཡོད་པའི་བསྒྲགས་གཏམ་ཞིག་སྤེལ་གནང་འདུག། བོད་རང་སྐྱོང་ལྗོངས་མཁའ་འགྲུལ་ལས་ཁང་གིས་རྒྱ་ནག་གི་ཧྲང་ཧྥེ་ལམ་ཁོ་མེག་ཟེར་བའི་གནམ་གྲུ་བཟོ་སྐྲུན་ཚོང་གཉེར་ཁང་ནས་སེའི་དགུ་གཅིག་དགུ་རྟགས་ཅན་གྱི་འགྲུལ་སྐྱེལ་གནམ་གྲུ་བཞི་བཅུ་དང་དེ་བཞིན ARJ གཉིས་རྩ་གཅིག་རྟགས་ཅན་བོད་ནང་ཁུལ་འཕུར་སྐྱོད་ཀྱི་གནམ་གྲུ་ཆུང་བ་བཅུ་ཉོ་སྒྲུབ་བྱ་རྒྱུའི་གན་རྒྱ་བཞག་ཡོད་འདུག། ཟླ་བ་གཉིས་པའི་ཚེས་བཅུ་བདུན་ནས་ཉི་ཤུ་རྩ་དགུ་བར་ཝར་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་གཞི་རིམ་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ཀྱི་རིགས་ལམ་འདུ་འཛོམས་དང་སྦྱོང་བརྡར་ལས་གཞི་འགོ་འཛུགས་གནང་འདུག། ཉེ་ཆར་རྒྱ་ནག་གིས་སྲོག་ཐོག་དུས་འགྱངས་ཀྱི་ཁྲིམས་ཆད་བཏང་བའི་ཨོ་སི་ཁྲུ་ལི་ཡའི་རྩོམ་པ་པོ་ཡང་ཧང་ཅུན་གྱི་ནང་མིས་རྩོམ་པ་པོ་ཡང་གིས་ཁྲིམས་ཁང་གོང་མར་ཞུ་གཏུགས་བྱ་རྒྱུ་མིན་པའི་གསལ་བསྒྲགས་སྤེལ་ཡོད་འདུག། ཏུར་ཀིའི་འགོ་ཁྲིད་ཚོས་རྒྱ་ནག་གསང་བའི་ལས་ཁུངས་ཀྱི་ཆེད་དུ་ཏུར་ཀིའི་ནང་བཙན་བྱོལ་དུ་འབྱོར་བའི་ཡུ་གུར་མི་རིགས་ལ་སོ་ཉུལ་བྱེད་མཁན་ཡིན་པར་དོགས་གཞི་ཡོད་པའི་མི་དྲུག་འཛིན་བཟུང་བྱས་འདུག། རྒྱ་མིའི་ལོ་གསར་གྱི་གུང་གསེང་རིང་རྒྱ་ནག་གི་མི་སེར་ཨེ་ཤི་ཡའི་རྒྱལ་ཁབ་ཁག་ནང་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་མང་དུ་ཕྱིན་ཡོད་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན།